རྒྱ་ཆེ་བའི་གསན་མཁན་རྣམ་པ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི། ཨ་མདོ་སྐད་ཀྱི་ཐད་གཏོང་ལས་རིམ་ད་ལྟ་འགོ་འཛུགས་རྒྱུ་ང་གས་ཐུག་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོའི། བོད་ཟླ་དང་པོའི་ཚེས་བཅུ་བདུན་དང། སྤྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ཟླ་གསུམ་པའི་ཚེས་དགུ། རེས་གཟའ་ཕུར་བུའི་ཉིན་གྱི་ལས་རིམ་ཁག། ངས་རྣམ་པ་ཚོར་འཚམས་འདྲི་དང་བཅས་ངོ་སྤྲོད་དང་གསར་འགྱུར་བཤད་རྒྱུ་ནི། ད་དེ་རིང་གི་ལས་རིམ་ཁག་གི་ཐོག་མ་ཡིན་ན ྋགོང་ས ྋརྒྱལ་བ་རིན་པོ་ཆེ་ཡིས་སོག་རིགས་ཀྱི་དད་ལྡན་པ་གིས་གཙོས་པའི་ཕྱི་ནང་གི་མི་དམངས་ཁྲི་ཚོ་བརྒལ་བ་ལ་བདེ་མཆོག་ནག་པོ་པའི་ལུགས་ཀྱི་བཀའ་དབང་སྩལ་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། མཇུག་མཐར། ཁ་བ་ཅན་ཞེས་པའི་ལེ་ཚན་ཞིག་དང་བཅས་དེ་རིང་ང་ཚོའི་ལས་རིམ་ཁག་ལ་གསན་རོགས་གནང། ྋགོང་ས ྋརྒྱལ་བ་རིན་པོ་ཆེ་ཡིས་སོག་རིགས་ཀྱི་དད་ལྡན་པ་གིས་གཙོས་པའི་ཕྱི་ནང་གི་མི་དམངས་ཁྲི་ཚོ་བརྒལ་བ་ལ་བདེ་མཆོག་ནག་པོ་པའི་ལུགས་ཀྱི་བཀའ་དབང་སྩལ་ཡོད་པའི་སྐོར། གསར་འགོད་པ། བློ་བྷེ་གིས་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ཞིག་གསན་རོགས་ཞུ། བོད་མིའི་དབུ་ཁྲིད ྋགོང་ས་མཆོག་གིས་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ།

ག་ཚོད་ཐུབ་ཐུབ་ཀྱིས་ཉིན་རེ་བཞིན་དུ་བསམ་བློ་བཏང་ནས་ཤུགས་བཅག་པ་གི་ཉམས་ལེན་བྱས་ན། ཁྱེད་རང་ཚོར་རྒྱལ་བ་རིན་པོ་ཆེ་གི་སློབ་མ་ཆགས་པ་རེད་ཅེས་བཀའ་སྩལ་གནང་གི་འདུག།
ཨ་ད་བདེ་མཆོག་ནག་པོ་ལུགས་རེད་པ། ད་ནག་པོ་ལུགས་གོ་ན་དབང་ཞུ་ཡག་རེད། བྱས་ནས། ད་ག་ད་ང་རང་ཚོའི་ངོས་ནས་དང། ཉིན་མཚན་དུས་དྲུག་ཏུ་རང་གཅེས་འཛིན་དང། བདེན་གྲུབ་ཀྱི་ཨ་འཐས་ཀྱི་འཛིན་པ་གཉིས་པོ་དེ། བསྟན་པའི་དགྲ་ཟེར་ནས་འདི་རེད། རང་ལ་གནོད་པ་བྱེད་མཁན་གྱི་གདོན་བགེགས་ཟེར་ནས་འདི་རེད་ད་འདི་མ་གཏོགས་ཕྱི་ལོགས་འགྲོ་ས་མི་འདུག་ག། ཕྱི་ལོགས་མཛུབ་གུ་བཙུགས་ས་མི་འདུག་ག། ད་གང་ལྟར་ང་རང་ཚོ་རང་རྒྱུད་ལ་ཡོད་པའི་རང་གཅེས་འཛིན་དང་ཨ་འཐས་ཀྱི་འཛིན་པ་དེ་ག་ཚོད་ཐུབ་ཐུབ་ཀྱིས་ཉིན་རེ་བཞིན་དུ་ད་བསམ་བློ་བཏང་ནས་ཕར་ཤུགས་བཅག་ཡག་ཅིག་གི་འོ་ད་དེ་འདྲ་ཅིག་གི་ཉམས་ལེན་བྱས་ན་ཨེ། རྒྱལ་བ་རིན་པོ་ཆེ་གིས་ང་རའི་ངོས་ནས་ཆ་བཞག་ན་འདི་ཉམས་ལེན་བྱེད་ཀྱི་ཡོད་རེད། ཉིན་རེ་བཞིན་དུ་བསམ་བློ་གཏང་གི་ཡོད་བྱས་ཙང། ཁྱེད་རང་ཚོས་འདི་འདྲའི་བསམ་བློ་བཏང་ན་ཨ་ནི་རྒྱལ་བ་རིན་པོ་ཆེའི་སློབ་མ་ཆགས་པ་རེད། གཞན་ཡང་གོང་ས་མཆོག་ནས་བདེ་མཆོག་ནག་པོ་པ་གི་བཀའ་དབང་དངོས་གཞི་སྩལ་གནང་བ་གི་སྐབས་གསང་སྔགས་ཀྱི་ཆོས་ཟེར་བ་ནི་གསང་ཞིང་སྦས་པའི་སྒོ་ནས་མངོན་ཆུང་གི་ཉམས་ལེན་བྱེད་དགོས་པ་དང། ཐ་མལ་གྱི་སྣང་ཞེན་ལས་ཡིད་སྐྱོབ་པ་གི་དོན་ཡིན་པ་སོགས་བཀའ་གནང་གི་འདུག། ད་མི་མང་གསང་སྒྲོག་བྱས་ན་ཨེ་ནི་ཡག་པོ་ཡོག་མ་རེད། གསང་སྔགས་ཟེར་མིང་ཁོ་རང་གསང་ཟེར་ཡ་དེ་མངོན་ཆུང་བྱས་ནས་ཉམས་ལེན་བྱེད་ཡ་ཡིན་པ་རེད། ཨོ་ཨེ་ནི་སྔགས་ཟེར་ཡ་དེ Mantra ཟེར་ནི་ཡིད་སྐྱོབ་ཟེར་ཡ་ཅེ་ད་ཐ་མལ་པའི་སྣང་ཞེན་ལས་སྐྱོབ་ཡ་ཨེ་ནི། སྔགས་བླ་མེད་ཀྱི་བཤད་པ་ཇི་བཞིན་པ་ཡིན་ན། རགས་པ་གློ་བུར་བའི་ལུས་སེམས་དེ་ཕར་བཞག་ནས། ཕྲ་བ་གཉུག་མའི་རླུང་སེམས་ཙམ་ལས་གྲུབ་པའི་སྒྱུ་ལུས་དང་འོད་གསལ་ཟུང་འཇུག་མངོན་དུ་བྱ་བ་བཤད་ཀྱི་ཡོད་རེད། དཔལ་བདེ་མཆོག་ནག་པོ་པ་གི་བཀའ་དབང་ནི་བོད་བརྒྱུད་ནང་བའི་བསྟན་པ་ལས་གསང་སྔགས་ཀྱི་བཀའ་དབང་ཧ་ཅང་དཀོན་པོ་ཟིག་ཡིན་པར་བརྟེན། བཀའ་དབང་འདི་ཐོབ་པར་ཕྱི་ནང་གི་མི་རིགས་ཧ་ཅང་མང་བོས་སྐལ་བཟང་དུ་ཤུགས་ཆེར་ཚོར་གི་ཡོད་པ་ལས། ཨ་མེ་རི་ཁ་གི་ཨ་ལ་སི་ཀ་མི་ལ་རས་པ་དགོན་པ་ནས་ཡིན་པ། ཕྱི་རྒྱལ་མི་རིགས་ཆོས་ཞུ་བ་རྡོ་རྗེ་སེང་གེ་ལགས་ནས་གོང་ས་མཆོག་གི་དགུང་ལོ་མཐོན་པོ་ཡིན་དུས་འདིར་བཀའ་དབང་འདི་འདྲ་ཐོབ་པ་ནི་ཧ་ཅང་སྐལ་བཟང་རེད་ཅེས་འགྲེལ་བརྗོད་གནང་གི་འདུག། སངས་རྒྱས་འཇིག་རྟེན་དུ་བྱོན་པ་གི་རྗེས་བོད་མི་ཚོས་ལེགས་སྦྱར་གྱི་ཆོས་བརྒྱུད་རྒྱུན་འཛིན་གཙང་མ་གནང་ནས་ད་ཆ་རྒྱ་གར་ལ་ཕྱིར་རྩིས་འབུལ་གནང་བཞིན་པར་རིམ་པ་མང་བོ་ཟིག་ཡོད་པ་ལས་དམིགས་བསལ་བདེ་མཆོག་གི་ཆོས་རྒྱུན་གཙང་མ་འདི་འདྲ་ཧ་ཅང་ངོ་མཚར་ཆེན་པོ་དང་ཧ་ལས་པ་རེད། གོང་ས་མཆོག་གི་དགུང་ལོ་མཐོན་པོ་ཡིན་པས་བཀའ་དབང་འདི་འདྲ་ཐོབ་པར་ང་ཚོ་ཧ་ཅང་བསོད་ནམས་ཆེན་པོ་རེད། ནུབ་ཕྱོགས་སུ་བཀའ་ཆོས་ཧུར་ཐག་འདི་འདྲ་ཐོབ་རྒྱུ་དཀའ་ལས་ཁག་པོ་རེད་ཅེས་འགྲེལ་བརྗོད་གནང་གི་འདུག་བོད་མི་གཞོན་སྐྱེས་བསྟན་འཛིན་མཆོག་དབྱངས་ལགས་ནས་དབང་འདི་ཐོབ་པར་ཧ་ཅང་དགའ་སྤྲོ་དང། དབང་གི་དུས་ཚོད་ཤིན་ཏུ་རིང་པོ་འདུག་པས་འབྱུང་འགྱུར་གོང་ས་མཆོག་གིས་སྐུ་ངལ་མང་ཙམ་གསོ་བ་གི་རེ་བ་ཡོད་པ་འགྲེལ་བརྗོད་གནང་གི་འདུག། དེ་རིང་འདི་ཚོའི་དབང་ཐོབ་དབང་འདི་ཐོབ་པ་ལ་ཧ་ཅང་གི་དགའ་བོ་བྱུང་སོང། དབང་འདི་མི་ཚེའི་ནང་ལ་ཅིག་ཐོབ་པ་ལ་ད་དཀོན་པོ་ཡིན་གྱི་རེད་བསམ་གྱི་ཡོད། བསམ་པ་དེ་རིང་ཡང་རྒྱལ་བ་རིན་པོ་ཆེ་གི་དུས་ཚོད་རིང་པོ་བཞུགས་པ་སོང་ཙང་སྐུ་ངལ་ཡང་ཧ་ཅང་ད་ཆེན་པོ་ཁག་ཡོད་ཀྱི་རེད་བསམ་གྱི་འདུག་བསམ་པ་རྗེས་ཕྱོགས་ནས་དེ་ཚོའི

བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན། ཨ་རིའི་རང་དབང་ཁང་བ་གི་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་གི་འཛམ་གླིང་ནང་གི་རང་དབང་གི་གནས་བབ་དང་འབྲེལ་བའི་སྙན་ཐོ་བཏོན་པའི་ནང། བོད་འདི་རང་དབང་མེད་པའི་ཡུལ་ལུང་སྡུག་ཤོས་ཨང་དང་པོ་ལ་མིང་འདོན་བྱས་ཏེ། བྱང་ཀོ་རི་ཡ་དང་ཨབ་གྷ་ན་སི་ཐན་ལས་ཀྱང་གནས་སྟངས་ཐབས་སྡུག་ཡིན་པ་གསལ་སྟོན་བྱས་ཡོད་སྐད།

རྒྱ་ནག་ནི་འཛམ་གླིང་ནང་ཆབ་སྲིད་དང་སྤྱི་དམངས་ཀྱི་རང་དབང་བརྡབ་གསིག་གཏོང་མཁན་སྡུག་ཤོས་ཀྱི་ནང་ནས་ཆེས་སྡུག་ཤོས་སུ་མིང་འདོན་བྱས་པ་ཟིག་རེད། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་གི་ཨ་རིའི་རང་དབང་ཁང་པ་གི་སྙན་ཐོ་གི་ནང་བོད་འདི་རྒྱལ་ཁབ་དང་ས་ཁུལ་བཅས་ཀྱི་ཐོག་ནས་རྒྱ་ནག་དང་ཐ་དད་དུ་དབྱེ་ཞིབ་བྱས་ཡོད་ཅིང། འཛམ་གླིང་ནང་གཞུང་དང་ཆབ་སྲིད་ཀྱི་དབང་ཆ་འཛིན་མཁན་གྱིས་སོ་སོའི་ཡུལ་གྱི་ས་ཁུལ་ལ་སྟངས་འཛིན་བྱེད་རྒྱུར་མི་རིགས་ཀྱི་ངོ་བོ་དང་རིག་གཞུང་གཏོར་བཤིག་བཏང་སྟེ་ཆབ་སྲིད་ཀྱི་དབང་ཆ་བདག་བཟུང་བྱེད་ཐབས་བྱེད་པའི་ཁོངས་སུ་འབུར་འདོན་བྱས་འདུག་ལ། དེ་ཡང་རིག་གཞུང་རྩ་མེད་དང་མི་རིགས་སྡེབ་གཅིག་ཏུ་དོ་དམ་བྱེད་པའམ་ཕྱིར་འབུད་བཏང་བ། ཡང་ན་མི་རིགས་གང་ཞིག་ཐད་ཀར་ས་ཁུལ་གཞན་དུ་གནས་སྤོར་བྱེད་བཅུག་པ་བཅས་ཀྱི་ཐབས་ལམ་འཛིན་སྟངས་གསུམ་དུ་དབྱེ་ཡོད་པའི་ནང།

འོན་ནང་རྒྱ་ནག་གཞུང་གིས་བཙན་ཤེད་ཀྱི་སྒོ་ནས་མི་རིགས་གཤིས་བསྒྱུར་བྱེད་པའི་བྱ་ཐབས་འཛིན་པ་ནི་རྒྱ་ནག་དམར་ཤོག་ཚོགས་པ་གི་གཞུང་འབྲེལ་གྱི་སྲིད་ཇུས་ཀྱི་ངོ་བོར་ལག་བསྟར་བྱས་པ་ཞིག་ཆགས་ཡོད་པ་དང་འདི་ནི་དམིགས་བཀར་བོད་དང་ཞིན་ཅང་ཡུ་གུར་ནང་སོག་བཅས་ཀྱི་མི་རིགས་རང་ཉིད་ཀྱི་རིག་གཞུང་དང་ས་ཁོངས་ཀྱི་ངོ་བོ་བཅས་པ་གཏོར་བརླག་ཏུ་གཏོང་རྒྱུའི་ཐབས་ལམ་འཛིན་པ་ཞིག་ཡིན་པ་གསལ་སྟོན་གནང་ཡོད། ཕྱི་ལོ་ཉིས་སྟོང་བརྒྱད་ཀྱི་ལོ་ནས་བཟུང་ཉེ་རབས་བོད་ནང་གི་རྩོམ་རིག་རྒྱུན་འཁྱོངས་དང་འགྱུར་ལྡོག་གི་སྐོར་གྱི་དཔྱད་གླེང་ཚོགས་འདུ་ཞིག་འཚོགས་ཡོད་པ། གསར་འགོད་པ་སངས་རྒྱས་དཀོན་མཆོག་གིས་རྡ་རམ་ས་ལ་ནས་བཏང་བའི་ཞིབ་ཕྲ་གི་གནས་ཚུལ་ཞིག་ལ་གསན་རོགས་ཞུ། ཕྱི་ཟླ་གསུམ་པའི་ཚེས་བརྒྱད་ནས་དགུ་བར་ཉིན་གྲངས་གཉིས་རིང་བོད་མིའི་སྒྲིག་འཛུགས་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་གོ་སྒྲིག་འོག་ཕྱི་ལོ་གཉིས་སྟོང་བརྒྱད་ལོ་ནས་བཟུང་ཉེ་རབས་བོད་ནང་གི་རྩོམ་རིག་རྒྱུན་འཁྱོངས་དང་འགྱུར་ལྡོག་སྐོར་གྱི་ཉམས་ཞིབ་དང་དཔྱད་གླེང་གི་ཚོགས་འདུ་ཞིག་གངས་སྐྱིད་དུ་འཚོགས་སོང་བ་དང། སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་རྒན་པ་བསྟན་འཛིན་བདེ་གསལ་ལགས་ནས་ཚོགས་འདུ་དེ་ལྟ་བུ་ཞིག་འཚོགས་དགོས་དོན་གཙོ་བོ་ཕྱི་ལོ་གཉིས་སྟོང་བརྒྱད་ལོའི་ས་བྱི་ཞི་རྒོལ་རྗེས་ནས་སྤྱི་ཡོངས་ནས་བོད་ནང་གི་གནས་ཚུལ་མཁོ་སྒྲུབ་དེ་དཀའ་ངལ་ཡོད་བསྡད་པ་ཞིག་ཡིན་སྟབས་རྩོམ་རིག་དེ་བོད་ནང་གི་དངོས་ཡོད་གནས་སྟངས་ཤེས་རྟོགས་ཀྱི་བརྒྱུད་ལམ་ཞིག་ཆགས་ཡོད་པས་དང་གཞན་ཕྱི་ལོ་གཉིས་སྟོང་བརྒྱད་ལོ་དེ་བོད་ཀྱི་ཉེ་རབས་ལོ་རྒྱུས་ཁྲོད་དུས་ཚིགས་གལ་ཆེན་པོ་ཞིག་ལ་ངོས་འཛིན་གྱིས་ཚོགས་འདུ་དེ་ལྟ་བུ་ཞིག་གོ་སྒྲིག་གནང་བ་ཡིན་སྐོར་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། ང་རང་ཚོའི་བོད་ནང་གི་གཅིག་གི་གནས་སྟངས་དང་དེ་ཚོའི་གི་ཉམས་ཞིབ་བྱེད་དུས་ཁོ་ཚོའི་སྲིད་བྱུས་གཅིག་པུ་ཞིག་མེད་པ་བྱས་ཕྱིར་ཡང་རྩོམ་རིག་དང་སྒྱུ་རྩལ་དེ་ཚོའི་སྒང་ལ་ཨ་ནི་ཡང་གནས་སྟངས་དེ་ཚོ་ག་འདྲས་འགྲུབ་ཡོད་མེད་དེ་ནི་བྱས་ཕྱིར་ཨ་ནི་བོད་ནང་གི་སྤྱི་ཚོགས་དང་སེམས་ཁམས་དང་དེ་ཚོའི་གི་ཨ་ནི་ཆབ་སྲིད་དང་དེ་ཚོའི་གི་གནས་སྟངས་དེ་ཚོའི་སྒང་ལ་ཨ་ནི་རྟོགས་ཐུབ་པའི་གི་ཐབས་ཤེས་བྱས་གི་ཨ་ནི་ལམ་ཁ་གཅིག་ཆགས་འདུག་ཞེས་ཞུ་བ་ཡིན། ཚོགས་འདུའི་སྟེང་བཙན་བྱོལ་བོད་མིའི་མཐོ་རིམ་སློབ་གཉེར་ཁང་ཁག་གི་སློབ་དཔོན་དང་ཉམས་ཞིབ་པ་སོགས་མི་གྲངས་བཅུ་གཅིག་ནས་བོད་ནང་གི་རྩོམ་པ་པོ་ཚོས་བརྩམས་པའི་བརྗོད་གཞི་འདྲ་མིན་སྟེང་གཏམ་བཤད་གནང་ཡོད་པ་དང། ཚོགས་འདུའི་ཉིན་དང་པོར་སྐུ་མགྲོན་གཙོ་བོ་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ནས་ཕྱི་ལོ་གཉིས་སྟོང་བརྒྱད་ལོ་ནི་བོད་ཆོལ་ཁ་གསུམ་གཅིག་ཏུ་བསྒྲིལ་ནས་བཙན་དབང་འོག་གི་འབོད་སྒྲ་ཆེས་ཆེ་ཤོས་དེ་བསྒྲགས་ཡོད་པར་ངོས་འཛིན་བྱེད་ཀྱིན་ཡོད་པས་ཆབ་སྲིད་གུ་དོག་པོ་ཞིག་གི་འོག་ནས་བྲིས་པའི་བོད་ནང་གི་རྩོམ་ཡིག་དེ་དག་ལ་ངོས་ལེན་དང། གུས་ཞབས་བྱ་རྒྱུ་གལ་ཆེན་པོ་ཡིན་པ་སོགས་གསུངས་འདུག། ཉིས་སྟོང་བརྒྱད་ཀྱི་ཞི་རྒོལ་ཆེན་མོའི་གི་དུས་ཚིགས་འདི་བོད་ཀྱི་ལོ་རྒྱུས་ཀྱི་ནང་ལ་ཡང་གནད་འགག་ཆེན་པོ་གཅིག་ཆགས་བསྡད་ཀྱི་ཡོད་རེད། འདིའི་སྐབས་ལ་ཡང་བོད་ཀྱི་ནང་ལ་ཡང་ཆོལ་གསུམ་གཅིག་ཏུ་བསྒྲིལ་བའི་གི་བོད་མི་ཡོངས་ནས་བཙན་དབང་འོག་གི་བོད་ཀྱི་ནང་གི་འབོད་སྒྲ་རྒྱ་ཁྱབ་ཆེ་ཤོས་དེ

ཨ་འབྲུག་དཀོན་མཆོག་ལགས་ནས་སི་ཁྲོན་མིན་ཡཱང་བཙོན་ཁང་ནས་བརྩམས་པའི་སྙན་ངག་གི་དཔེ་དེབ་གཉིས་ཀྱི་ཁྲོད་ནས་གཅེས་བླངས་སོགས་ཡིན་པ་དང་ཨ་འབྲུག་དཀོན་མཆོག་ལགས་ནས་ས་བྱི་ཞི་རྒོལ་གྱི་དུས་སྐབས་དེ་བོད་ནང་ཆབ་སྲིད་ཀྱི་འགྱུར་ལྡོག་ཆེན་པོ་ཞིག་ཆགས་ཡོད་སྟབས་དུས་སྐབས་དེར་བོད་ནང་གི་རྩོམ་པ་པོ་མང་པོ་ཞིག་གིས་བོད་ནང་གི་དཀའ་སྡུག་གི་གནས་བབ་གསར་རྩོམ་གྱི་རྣམ་པ་བརྒྱུད་འགྲེལ་བརྗོད་བྱས་ཡོད་པས། རྒྱ་ནག་གི་དམ་དྲག་དང་བཀག་སྡོམ་འོག་བོད་ནང་གི་དངོས་ཡོད་གནས་སྟངས་ཤེས་རྟོགས་ཡོང་བར་རྩོམ་རིག་དེ་གལ་ཆེན་པོ་ཡིན་པ་འགྲེལ་བརྗོད་གནང་གི་འདུག། དེ་བས་བོད་ནང་གི་མི་རིགས་དཀའ་སྡུག་དང་སེམས་ཚོར་དང་གནས་སྟངས་དེ་གཉིས་ཀྱི་ཁ་བ་ལ་ཅིག་ཟགས་ཀྱི་འདུག་ཟེར་ཚོར་སེ་སྒྲོག་ཅིག་བྱས་ནས་མཐར་ཐུག་ནས་རྩོམ་རིག་ཁོ་ན་རང་གི་ཕྱག་ལས་དེ་རྒྱུ་མཚན་གྱི་ཐོག་ནས་ཡིན་གནང་གལ་ཆེན་པོ་རེད་བསམ་གྱི་ཡོད་ཨོ་དེ་རིགས་ཞིག་ལྟ་ནི་དེ། བོད་ནང་གི་རྩོམ་རིག་དང་ལྷག་པར་ཕྱི་ལོ་གཉིས་སྟོང་བརྒྱད་ལོའི་ས་བྱི་ཞི་རྒོལ་ཆེན་མོའི་སྐབས་ཀྱི་གསར་རྩོམ་སྐོར་ནི་བོད་མིའི་སྒྲིག་འཛུགས་ཀྱི་གོ་སྒྲིག་འོག་ཚོགས་འདུ་གཙོ་སྐྱོང་གནང་བ་ཐེངས་དང་པོ་ཆགས་ཡོད་པ་དང་ས་བྱི་ཞི་རྒོལ་དང་འབྲེལ་བོད་ནང་གི་རྩོམ་པ་པོ་མང་པོས་སྐབས་དེའི་བོད་ནང་གི་དཀའ་སྡུག་གནས་སྟངས་གསར་རྩོམ་བརྒྱུད་ཤུགས་ཆེར་བསྒྲགས་ཡོད་སྟབས་རྒྱ་ནག་གཞུང་གིས་སྐབས་དེར་བོད་ནང་གི་རྩོམ་པ་པོ་གྲགས་ཅན་ཞོགས་དུང་གིས་གནམ་ས་གོ་འབྱེད་དང་ཐེའུ་རང་གིས་ཁྲག་ཡིག་ཞོགས་ལྗང་གིས་རང་དབང་ཆེད་དུ་བློ་འགྱོད་མེད་སོགས་བྲིས་པས་འཛིན་བཟུང་དང་དེ་མིན་བོད་ནང་གི་རྩོམ་པ་པོ་མང་པོས་སྐབས་དེའི་གནས་སྟངས་རྩོམ་རིག་ལམ་ནས་བྲིས་པས་བཙོན་འཇུག་དང་ཆབ་སྲིད་ཀྱི་ཁེ་དབང་འཕྲོག་པ་སོགས།

རིག་གཞུང་དང་ངོ་བོ་སོགས་རྩ་བརླག་གཏོང་ཐབས་བྱེད་མུས་ཡིན་པར་གཞིགས་ནས་ནང་ཁུལ་མཐུན་སྒྲིལ་རྡོག་རྩ་གཅིག་སྒྲིལ་གྱི་འོག་བོད་དོན་མི་རེ་ངོ་རེ་གིས་གང་ཐུབ་ཐུབ་ཞིག་ནུས་པ་སྤུངས་རྒྱུ་གལ་ཆེན་པོ་ཡིན་པ་སོགས་ཀྱི་གཏམ་བཤད་གནང་ཡོད་སྐད། དེ་མིན་བོད་ནང་གི་བོད་མི་ཚོ་ལ་བཅར་འདྲི་བྱས་པའི་འཇིགས་བྲལ་དངོས་བྱུང་གློག་བརྙན་གཟིགས་འབུལ་བྱས་འདུག། གཞུང་འབྲེལ་མ་ཡིན་པའི་ཚོགས་པ་ཨོན་ཊ་རི་ཡོ་བོད་རིགས་སྤྱི་མཐུན་ཚོགས་པ་དང་ས་གནས་ཀྱི་གཞོན་ནུ་ལྷན་ཚོགས་བོད་རང་དབང་སློབ་ཕྲུག་ཚོགས་པ་ཁ་ན་ཌ་གི་མདོ་ཁམས་ཆུ་བཞི་སྒང་དྲུག་ཨོན་ཊ་རི་ཡོ་བུད་མེད་ལྷན་ཚོགས་ཀྱིས་ཐུན་མོང་ནས་གོ་སྒྲིག་གནང་བ་ཞིག་རེད། ཡོ་རོབ་གྲོས་ཚོགས་ཀྱི་རྒྱ་ནག་དང་ཕྱི་འབྲེལ་ལས་དོན་ཐད་ཀྱི་སྐུ་ཚབ་ཚོགས་ཆུང་གིས་གོ་སྒྲིག་བྱས་ཏེ། ཟླ་འདིའི་ཕྱི་ཚེས་དྲུག་ཉིན་བོད་དོན་ཐད་ཚོགས་འདུ་ཞིག་སྐོང་ཚོགས་གནང་ཡོད་པའི་སྐོར། རྡོ་རྗེ་མཚོས་གནས་ཚུལ་ཕྱོགས་བསྡུས་བྱས་པ་ཞིག་ལ་གསན་རོགས་གནང་བ།
ཕྱི་ཟླ་གསུམ་པའི་ཚེས་དྲུག་ཉིན་ཡོ་རོབ་གྲོས་ཚོགས་ཀྱི་རྒྱ་ནག་དང་ཕྱི་འབྲེལ་ལས་དོན་ཐད་ཀྱི་སྐུ་ཚབ་ཚོགས་ཆུང་གིས་སྦེལ་ཇམ་སྐུ་ཚབ་དོན་གཅོད་འགན་ཁང་རིག་འཛིན་ཆོས་སྒྲོན་ལགས་དང། རྒྱལ་སྤྱིའི་ཁྲིམས་དོན་མཁས་པ་དང་ཉམས་ཞིབ་པ་སྐུ་ཞབས Michael Van Walt Van Praag ལགས། སྤྱི་ཚོགས་བདེ་སྲུང་དང་འཕེལ་རྒྱས་ཐད་ཀྱི་ཆེད་མཁས་པ་སློབ་དཔོན Andrew M Fischer ལགས་བཅས་གདན་འདྲེན་བྱས་ཏེ་བོད་དོན་ཐད་ཚོགས་འདུ་ཞིག་འཚོགས་ཡོད་པ་དང་ཚོགས་འདུའི་དབུ་འབྱེད་མཛད་སྒོར་ཡོ་རོབ་གྲོས་ཚོགས་ཀྱི་རྒྱ་ནག་དང་ཕྱི་འབྲེལ་ལས་དོན་སྐུ་ཚབ་ཚོགས་ཆུང་གི་ཚོགས་གཙོ Reinhard Bütikofer ལགས་ཀྱིས་ཉེ་བའི་ཆར། ཡོ་རོབ་གྲོས་ཚོགས་ནས་ཤར་ཐུར་ཀི་སི་ཐན་དང་ཧོང་ཀོང། ཐའེ་ཝན་བཅས་ལ་ཐུགས་སྣང་ཆེ་ཙམ་གནང་གི་ཡོད་པ་དེ་དང་དུས་མཚུངས་བོད་ཀྱི་གནད་དོན་སྐོར་སྣང་མེད་དུ་འཇོག་མི་རུང་ཞེས་སྐུལ་འདེབས་གནང་ཡོད་པ་རེད། ཆུ་ཚོད་གཅིག་དང་ཕྱེད་ཀའི་རིང་ཚོགས་པའི་ཚོགས་འདུ་དེའི་ཐོག་གདན་ཞུའི་སྐུ་མགྲོན་རྣམ་པས། བོད་ནང་གི་ད་ལྟའི་གནས་སྟངས་སྤྱི་དང་ལྷག་པར་དུ་རྒྱ་ནག་གཞུང་གིས་འཆར་གཞི་ལྡན་པའི་སྒོ་ནས་བོད་ཀྱི་ཆོས་དང་རིག་གཞུང། སྐད་ཡིག་བཅས་རྩ་གཏོར་གྱི་སྲིད་ཇུས་ལག་བསྟར་བྱེད་བཞིན་པ་དང་བོད་བརྒྱུད་ནང་བསྟན་རྒྱ་ནག་ཅན་དུ་བསྒྱུར་བཞིན་པ། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མ་འོངས་ཡང་སྲིད་ངོས་འཛིན་བྱེད་ཕྱོགས་ཀྱི་བདག་དབང་རྩོད་ལེན་གི་ངན་ཇུས་འདིང་བཞིན་པ་སོགས་ཀྱི་སྐོར་གསུངས་ཡོད་པ་རེད།

ཡང་ཁོང་གིས་མུ་མཐུད་བོད་མིའི་འགྲོ་འོང་རང་དབང་ཐོག་རྒྱ་རིགས་དང་མི་འདྲ་བར་དམིགས་བསལ་བཀག་སྡོམ་གྱིས་བོད་མིར་ཕྱི་བསྐྱོད་ལག་འཁྱེར་མི་སྤྲོད་པར་ཕྱིའི་རྒྱལ་ཁབ་ཁག་ཏུ་བསྐྱོད་ཐུབ་ཀྱི་མེད་པའི་གནད་དོན་སོགས་འགྲེལ་བརྗོད་གནང་བ་དང་བཅས་ཆེས་སེམས་ཁྲལ་ཆེ་བའི་གནད་དོན་ཞིག་ནི་རྒྱ་ནག་གཞུང་གིས་མི་སེར་སྤེལ་ཡུལ་གྱི་སློབ་གསོའི་ལམ་ལུགས་དེའི་འོག

རྒྱའི་སྐད་ཡིག་གཙོར་བཟུང་གི་སློབ་གསོའི་ལམ་ལུགས་ལག་བསྟར་བྱེད་བཞིན་པ་དང་ལམ་ལུགས་དེས་བོད་ཀྱི་སྐད་ཡིག་དང་སྲོལ་རྒྱུན་ཉམས་དམས་སུ་གཏོང་རྒྱུའི་ཉེན་ཁར་འཕྲད་བཞིན་པ་མ་ཟད། དེ་ནི་འགྲོ་བ་མིའི་ཐོབ་ཐང་གི་ཁྲིམས་གཞི་ཁག་ལ་རྒྱབ་འགལ་ཆགས་ཡོད་ཅེས་དང། ཡང་སྦེལ་ཇམ་སྐུ་ཚབ་དོན་གཅོད་ནས་མུ་མཐུད་རྒྱ་ནག་གཞུང་གིས་བོད་མིར་སྟངས་འཛིན་བྱེད་བདེ་བར་དམིགས་ནས་བོད་མི་ས་ཡ་གཅིག་ལྷག་གི་རིགས་རྫས་བསྡུ་རུབ་བྱས་ཡོད་པའི་སྐོར་དང།

ཁུ་ནུ་མཐར་ཕྱིན་དང་ཁོང་གི་ཡུལ་ཕྱོགས་སོ་སོའི་གསར་འགྱུར་མེ་ལོང་གི་སྐོར་བསོད་ནམས་རང་གིས་ངོ་སྤྲོད་བྱས་པ་ཞིག་ལ་བསྐྱར་དུ་གསན་རོགས་གནང། ཡུལ་ཕྱོགས་སོ་སོའི་གསར་འགྱུར་མེ་ལོང་ཞེས་པ་ནི་སྤྱི་ལོ་ཆིག་སྟོང་དགུ་བརྒྱ་ཉི་ཤུ་རྩ་ལྔ་ནས་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གསུམ་གྱི་ལོ་བར་དུ་རྒྱ་གར་གྱི་བྱང་ཤར་ས་ཁུལ་གྱི་བཀའ་བློན་སྦུག་ཟེར་བའི་ས་ཆ་རུ་དཔར་སྐྲུན་བྱས་པའི་བོད་ཡིག་གི་ཚགས་པར་ཅིག་རེད། གསར་འགྱུར་མེ་ལོང་ནི་སྤྱི་ལོ་ཆིག་སྟོང་དགུ་བརྒྱ་ཉི་ཤུ་རྩ་ལྔ་གི་ལོར་ཁུ་ནུ་མཐར་ཕྱིན་དང་ཡང་ན་མཐར་ཕྱིན་བྷ་བུ་ཟེར་བ་ཞིག་གིས་གསར་འཛུགས་གནང་བ་དང། ལོ་དེའི་སྤྱི་ཟླ་བཅུ་བའི་ནང་དུ་གསར་འགྱུར་ཚགས་པར་ཐོག་མར་འགྲེམས་སྤེལ་བྱས་པ་ཞིག་རེད། སྐབས་དེར་ཁོང་གིས་གསར་འགྱུར་ལས་ཁང་དེའི་གསར་འགོད་པ་དང་རྩོམ་སྒྲིག་པ། འགོ་འཛིན་པ་བཅས་ཀྱི་འགན་ཁུར་བཞེས་ཡོད། ཚགས་པར་དེའི་ནང་དུ་འཛམ་གླིང་གི་གནས་ཚུལ་དང་ལྷག་པར་དུ་རྒྱ་གར་དང་བོད། རྒྱ་ནག། བཀའ་བློན་སྦུག་ས་གནས་བཅས་ཀྱི་གནས་ཚུལ་རྣམས་གསལ་པོར་བཀོད་ཡོད། ཚགས་པར་དེ་ནི་བོད་ནང་དང་བོད་ཀྱི་ས་ཁུལ་གཞན་དག་ཁག་ཁ་ཤས་བཅས་སུ་འགྲེམས་སྤེལ་བྱས་ཡོད་པ་ཞིག་རེད། བོད་གནས་བསྐྱར་ཞིབ་ཀྱི་རྩོམ་སྒྲིག་པ་ཟླ་བ་ནོར་བུ་ལགས་ཀྱིས་སྔར་མཐར་ཕྱིན་བྷ་བུ་ལགས་སུ་ཡུལ་ཕྱོགས་སོ་སོ་གི་གསར་འགྱུར་མེ་ལོང་ཞེས་པའི་ཚགས་པར་འདི་ཐོག་མར་འདོན་པའི་སྐབས་སུ་དཀའ་ངལ་ཅི་འདྲ་ཞིག་འཕྲད་ཡོད་པའི་སྐོར་དྲི་བ་དྲིས་ལན་གྱི་ཚུལ་དུ་དྲིས་པ་ན་མཐར་ཕྱིན་བྷ་བུ་ལགས་ཀྱིས་འདི་ལྟར་བཤད་ཡོད། དཀའ་ངལ་མང་པོ་འཕྲད་སོང། ཡིན་ནའང་ང་དེ་ཚོ་ལ་དགའ་སྣང་ཡོད། ངས་ཐོག་མར་བོད་ཡིག་གི་གསར་འགྱུར་འདོན་དུས་རྗེས་སུ་སོ་སོ་སྒེར་ངོས་ནས་བོད་ཡིག་གི་ཚགས་པར་འདོན་མཁན་བལ་བོ་གི་གྲོགས་པོ་ཞིག་གིས་ག་རེ་བྱས་ནས་ཁྱེད་ཀྱི་དངུལ་འཕྲོ་བརླག་ལ་གཏོང་གི་ཡོད་དམ། འདི་ལ་མ་འོངས་པ་ཡོད་པ་མ་རེད་ཞེས་བཤད་སོང། ཡིན་ནའང་གཅིག་དགུ་ཉི་ཤུ་རྩ་ལྔ་ལོ་གི་ཟླ་བ་བཅུ་པའི་ནང་ཐོག་དང་པོར། ངས་ཚགས་པར་གྲངས་ལྔ་བཅུ་ཙམ་དཔར་བཏབ་ནས་ལྷ་སར་ཡོད་པའི་རང་གི་གྲོགས་པོ་ཚོར་བསྐུར་བ་ཡིན། རྒྱལ་དབང་སྐུ་ཕྲེང་བཅུ་གསུམ་པ་ལ་ཡང་བསྐུར་བ་ཡིན། ཁོང་ཧ་ཅང་ཐུགས་དགྱེས་ཚོར་ཆེན་པོ་བྱུང་འདུག་ཁོང་གིས་ང་ལ་འཕྲིན་ཡིག་ཞིག་དང་མཉམ་དུ་ཐུགས་རྗེ་ཆེ་མཚོན་པའི་ལག་རྟགས་འགའ་བསྐུར་འདུག་པ་མ་ཟད་མུ་མཐུད་ནས་ཚགས་པར་འདོན་དགོས་པའི་སྐུལ་མ་གནང་སོང་ཞེས་བཤད་ཡོད། སྐབས་དེར་མཐར་ཕྱིན་ལགས་ཀྱིས་བོད་གཞུང་ལ་ཁོང་ལྷ་སར་གསར་འགོད་པ་ཞིག་གི་ངོས་ནས་ཡོང་ཆོག་པའི་རེ་བ་བཏོན་པ་རེད། བཀའ་ཁྲོལ་ཐོབ་པའི་རྗེས་སུ་གཅིག་དགུ་ཉི་ཤུ་རྩ་བདུན་ལོ་གི་ཟླ་བ་བརྒྱད་པའི་ཚེས་ཉི་ཤུ་ཉིན་ཁོང་རྒྱལ་རྩེ་བརྒྱུད་ནས་ལྷ་ས་ལ་འབྱོར་བ་རེད། བོད་དུ་ཟླ་བ་ཁ་ཤས་བསྡད་པ་དང་རྒྱལ་དབང་སྐུ་ཕྲེང་བཅུ་གསུམ་པ་མཆོག་ལ་མཇལ་ཁའང་ཞུས་ཡོད། རྨ་འགུར་སངས་རྒྱམ་ལགས་ཀྱིས་ཁ་བརྡ་དྲ་བ་གི་ཐོག་ཏུ་བཏོན་པའི་བོད་ཡིག་གསར་འགྱུར་མེ་ལོང་དང་དགེ་འདུན་ཆོས་འཕེལ་ཟེར་བའི་རྩོམ་ཡིག་ཅིག་གི་ནང་དུ་གསར་འགྱུར་མེ་ལོང་གི་སྐོར་ལ་འདི་ལྟར་འགྲེལ་བཤད་བརྒྱབ་ཡོད། ཁུ་ནུ་བ་རྡོ་རྗེ་མཐར་ཕྱིན་ལགས་ནི་རྒྱལ་དབང་སྐུ་ཕྲེང་བཅུ་གསུམ་པ་མཆོག་གི་སྒེར་གྱི་གྲོགས་པོ་ཞིག་ཡིན་པས་རྒྱལ་དབང་མཆོག་གིས་ཁུ་ནུ་བ་མཐར་ཕྱིན་ལགས་ཀྱི་གསར་འགྱུར་དཔར་སྐྲུན་དང་འགྲེམས་སྤེལ་གྱི་ལས་དོན་ལ་རྒྱབ་སྐྱོར་དང་ཐུགས་ཁུར་གནང་ཞིང། རྒྱལ་དབང་མཆོག་ལའང་རྒྱུན་དུ་གསར་འགྱུར་མེ་ལོང་གི་ཚགས་པར་འབྱོར་བཞིན་པ་མ་ཟད་བོད་ཀྱི་བླ་ཆེན་གཞན་དག་དང་མཐོ་རིམ་སྐུ་དྲག་མི་སྣ་ཁག་ལའང་ལྟ་ཀློག་བྱེད་དུ་འཇུག་གི་ཡོད་པ་རེད་ཅེས་བཤད་ཡོད། ཡུལ་ཕྱོགས་སོ་སོ་གི་གསར་འགྱུར་མེ་ལོང་ཞེས་པའི་བོད་ཡིག་ཚགས་པར་འདིའི་ཡིག་མཛོད་ཅིག་ཀོ་ལོམ་བི་ཡ་སློབ་གྲྭ་ཆེན་མོར་ཡོད་ཅིང། དེ་ཡང་གཅིག་སྟོང་དགུ་བརྒྱ་སུམ་ཅུ་སོ་གསུམ་ལོ་ནས་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཅིག་གི་བར་གྱི་ཚགས་པར་འདོན་ཐེངས་མང་ཆེ་བ་པར་བཤུས་བརྒྱབ་ནས་སློབ་གྲྭ་དེ་གི་དཔེ་མཛོད་ཁང་གི་དྲ་རྒྱ་གི་ཐོག་ཏུ་བཀོད་དེ་མི་སུས་ཀྱང་དེང་སང་ལྟ་ཀློག་བྱེད་ཆོག་ཆོག་ཞིག་བྱས་ཡོད། ཁ་ཤས་ཀྱི་བསམ་པར་འདི་ནི་དུས་རབས་གོང་མའི་ལོ་རབས་ཉི་ཤུ་བ་ནས་དྲུག་ཅུའི་བར་གྱི་བོད་ཀྱི་ཆོས་སྲིད་དང་དཔལ་འབྱོར་ཤེས་རྟོགས་བྱེད་སྤྱད་ཀྱི་སྒེའུ་ཁུང་ཞིག་ཡིན་ཞེས་བཤད་བཞིན་ཡོད། ཕྱོགས་གཅིག་ནས་བལྟས་ན་དེ་ལ་རྒྱུ་མཚན་མེད་པ་ཞིག་ཀྱང་མ་རེད། དཔེར་ན་བུ་ཆུང་ཀེ་ཚེ་རིང་ལགས་ཀྱིས་ཁོང་གི་བོད་པའི་སྐད་ཆ་ཞེས་པའི་དྲ་དེབ་ཀྱི་ཐོག་ཏུ་གསར་འགྱུར་མེ་ལོང་འདོན་སྤེལ་བྱེད་ས་རྒྱ་གར་ཀ་ལོན་སྦུག་གི་བོད་སྐད་ཀྱི་སྐོར་ལ་དྲི་བ་འདི་འདྲ་ཞིག་དྲིས་ཡོད། ཀ་ལོན་སྦུག་ཏུ་ཕར་བོད་སྐད་བཤད་ན་ཚུར་གོར་སྐད་མ་གཏོགས་བོད་སྐད་མི་བཤད་པའི་གནས་སྟངས་དེ་ག་དུས་ནས་བྱུང་བ་ཡིན་ནམ་ཞེས་པ་འདི་རེད། ང་ཚོ་མང་ཆེ་བ་ཞིག་གིས་དེ་ནི་གཅིག་སྟོང་དགུ་བརྒྱ་སུམ་ཅུ་གི་སྐབས་ནས་བཟུང་དེ་འདྲ་ཞིག་ཡིན་པ་སེམས་ནང་ལའང་ཕལ་ཆེར་འཁོར་གི་མེད་སྲིད། ཡིན་ནའང་གཅིག་དགུ་སུམ་ཅུ་སོ་གསུམ་ལོ་གི་བོད་ཟླ་ལྔ་པ་གི་ཚེས་གཅིག་ལ་བཏོན་པའི་གསར་འགྱུར་མེ་ལོང་ནང་གི་གསར་འགྱུར་ཚན་པ་ཞིག་ཏུ། སྐབས་དེ་དུས་བཀའ་བློན་སྦུག་ཏུ་བོད་མི་ཚོས་བོད་སྐད་མི་བཤད་པར་བལ་པོ་གི་སྐད་བཤད་པའི་གོམས་གཤིས་ཤིག་དར་ཡོད་པ་ནི་འདི་ལྟར། ཀ་སྦུག་བུ་མོ་གི་སློབ་གྲྭ། ཀ་སྦུག་ཏུ་བུའི་སློབ་གྲྭ་ཆེ་བ་ཡོད་པ་དེར་བུ་མོ་ཚོའི་སློབ་གྲྭའང་ཡོད། མ་ཟད་སླད་ཕྱིན་བུ་མོ་ཚོའང་སློབ་གྲྭ་ཆེན་པོ་གི་རྒྱུགས་ཐོན་མཚམས་བུ་གི་སློབ་གྲྭ College གསར་འཛུགས་བྱས་པར་བུ་བུ་མོ་དབྱེར་མེད་སློབ་སྦྱོང་བྱེད་ཐུབ། དེང་སང་གཞུང་གི་བཀའ་ལྟར་སློབ་གྲྭ་ཆེན་པོ High School དུ་སློབ་མ་རྣམས་ནས་རང་སྐད་ཀྱང་སློབ་སྦྱོང་བྱེད་ཆོག་ཅིང་རྡོར་གླིང་གཞུང་གི་སློབ་གྲྭར་བོད་ཡིག་དགེ་རྒན་གསུམ་ཡོད་འདུག། ཀ་སྦུག་བུའི་སློབ་གྲྭར་གཅིག་ཡོད། དེར་བོད་ཕྲུག་རྣམས་ནས་བོད་ཡིག་ཀྱང་བསླབ་དགོས། འོན་ཀྱང་ཀ་སྦུག་བུ་མོ་ཚོ་གི་སློབ་གྲྭར་ད་བར་བོད་ཡིག་སློབ་སྲོལ་མི་འདུག། བོད་པའི་བུ་མོ་སློབ་གྲྭ་ལ་འགྲོ་མཁན་ནི་ཉི་ཤུ་ལྷག་ཙམ་ཡོད་ཚོད་འདུག། དེ་དག་རྣམས་བོད་ཡིག་ཕར་ཞོག་བོད་སྐད་ཀྱང་ཤེས་གི་ཨེ་ཡོད། ག་དུས་བལྟས་ཀྱང་གོར་སྐད་ཁོ་ན་མ་གཏོགས་ལབ་པ་མ་མཐོང། ཕར་བོད་སྐད་ལ་སྐད་ཆ་ལབ་ན་ཚུར་གོར་སྐད་ལས་རང་སྐད་མི་འདུག། འདིའི་སྐོར་སྔོན་དུ་ཡང་གསར་འགྱུར་ཞུས་པ་ཡིན་ཏེ་སུ་ནས་ཀྱང་འདིའི་སྐོར་སྣང་དག་གནང་གི་མི་འདུག། འདི་ལྟར་རང་དུ་གནས་ན་ལོ་ལྔ་བཅུ་ཙམ་གྱི་རྗེས་སུ་འདི་ཁུལ་ཡོད་རིགས་བོད་ཀྱི་བུ་མོ་རྣམས་དང་དེ་ཚོའི་བུ་ཕྲུག་རྣམས་བོད་སྐད་ཙམ་མི་ཤེས་པར་འགྱུར་ངེས་སོ་ཞེས་བྲིས་ཡོད།

ཕྱི་ལོགས་ཀྱི་ལས་དོན་སྒྲུབ་པའི་དབྱིན་ཇིའི་གསང་བའི་མི་སྣ་སོགས་ལའང་འབྲེལ་བ་དམ་ཟབ་ཡོད་པ་ཞིག་རེད། སྤྱིར་བཏང་རྡོ་རྗེ་མཐར་ཕྱིན་ལགས་ནི་བཀའ་བློན་སྦུག་ཏུ་ཡེ་ཤུའི་ཆོས་ལུགས་སྤེལ་མཁན་གྱི་བོད་རིགས་ཤིག་ཏུ་གྱུར་ཡོད་ནའང། བོད་ཡིག་གསར་འགྱུར་མེ་ལོང་གི་སྟེང་དུ་ཡེ་ཤུའི་ཆོས་ལུགས་ཁྱབ་སྤེལ་བྱེད་པའི་གནས་ཚུལ་གཙོ་བོར་བཀོད་མེད། ཁོང་གིས་བོད་ཡིག་གསར་འགྱུར་མེ་ལོང་པར་སྐྲུན་བྱེད་པའི་དམིགས་ཡུལ་ནི། བོད་རིགས་ཚང་མར་དེང་དུས་འཛམ་གླིང་གི་གནས་སྟངས་ཤེས་རྟོགས་བྱེད་པའི་གོ་སྐབས་སྤྲད་པ་དང། བོད་འདི་འཛམ་གླིང་གི་ཕྱི་ལོགས་སུ་མངོན་རྒྱུ་དེ་ཡིན་པས་སྐབས་དེའི་རྒྱ་ནག་གི་གསར་བརྗེ་གི་གནས་ཚུལ་དང་འཛམ་གླིང་དམག་ཆེན་གཉིས་པ། རྒྱ་གར་གི་རང་བཙན། བོད་དང་བཀའ་བློན་སྦུག་སོགས་ཀྱི་གནས་ཚུལ་དང་གནད་ཡོད་གི་སྐད་གྲགས་མི་སྣ་སོགས་ངོ་སྤྲོད་དང། གསེར་དང་དངུལ་གྱི་འཛའ་ཐང་གི་འགྱུར་ལྡོག་དང་ཚོང་རྫས་ཀྱི་རིན་གོང་སོགས་ཁྱབ་བསྒྲགས་བྱས་ཡོད། བོད་ཀྱི་ལྷ་ས་ནས་བཀའ་བློན་སྦུག་དང་རྡོ་རྗེ་གླིང། ཀལ་ཀ་ཏཱ་སོགས་སུ་བསྐྱོད་པའི་ཚོང་པ་དང་དཔོན་རིགས་མི་སྣ་བཅས་ལའང་ལམ་བར་གྱི་གནས་སྟངས་སོགས་གསལ་བཤད་བྱེད་ཀྱི་ཡོད་ཅེས་བྲིས་ཡོད། ཨ་མེ་རི་ཀའི་གྲོང་ཁྱེར་ནིའུ་ཡོག་གི་ཀོ་ལོམ་བི་ཡ་སློབ་གྲྭ་ཆེན་མོ་ཟེར་བ་དེས། ཉེ་ཆར་ཁུ་ནུ་མཐར་ཕྱིན་སྦ་བུ་ལགས་ཀྱི་མི་ཚེ་གི་ཡིག་མཛོད་ཧྲིལ་བོ་ཁོང་གི་ནང་མི་གི་ལག་ནས་ཉོས་ཡོད་ཅིང། ཡིག་མཛོད་དེའི་ཁྲོད་དུ་འདྲ་དཔར་དང་འཕྲིན་ཡིག་ཡིག་ཆ་བཅས་སྣ་མིན་སྣ་ཚོགས་ཤིག་འདུས་ཡོད། ལོ་རྒྱུས་མཁས་པ་ཚེ་རིང་ཤཱཀྱ་ལགས་ཀྱིས།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ད་རིང་བོད་རྒྱལ་ལོ་ཉིས་སྟོང་གཅིག་བརྒྱ་ལྔ་བཅུ་རབ་གནས་ཆུ་སྟག་ལོའི་བོད་ཟླ་དང་པོའི་ཚེས་བཅུ་བདུན་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་གསུམ་པའི་ཚེས་དགུ་གཟའ་ཕུར་བུའི་དགོང་དྲོའི་ལས་རིམ་དེ་བཞིན་བཀོད་སྒྲིག་གནང་མཁན་དོན་གྲུབ་རྣམ་རྒྱལ་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་ཁག་རིམ་པས་འགོ་འཛུགས་ཞུ་གི་ཡིན། དེ་རིང་ལས་རིམ་ཁག་གི་ཐོག་མར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སོག་རིགས་དང་ཕྱི་ནང་གི་དད་ལྡན་པ་ཁྲི་ཚོ་བརྒལ་བར་བདེ་མཆོག་ནག་པོ་བའི་ལུགས་ཀྱི་བཀའ་དབང་སྩལ་གནང་ཡོད་པ་སོགས་གལ་ཆེའི་གསར་འགྱུར་ཁག་དང། ཨི་ཊ་ལིའི་རྒྱལ་ས་རོམ་ནང་བོད་མིའི་སྒེར་ལངས་གསུམ་བཅུའི་དུས་དྲན་སྲུང་བརྩི་ཞུ་རྒྱུའི་ཆེད་ཡུ་རོབ་ཀྱི་ཡུལ་གྲུ་གང་ས་ནས་བོད་མི་འདུ་འཛོམས་བྱུང་ཡོད་པ་མ་ཟད་ལས་འགུལ་དེའི་སྐབས་སུ་བོད་མི་མང་སྤྱི་འཐུས་ཚོགས་གཞོན་སྒྲོལ་མ་ཚེ་རིང་ལགས་ཀྱིས་གཙོས་པའི་འབྲེལ་ཡོད་སྤྱི་འཐུས་ཚོ་ཕེབས་ཡོད་སྟབས་འདི་གའི་ཆེད་གཉེར་གསར་འགོད་པ་རབ་ཁང་ཚེ་རིང་ཕུན་ཚོགས་ལགས་དང་ཐད་ཀར་གླེང་མོལ་ཞུས་པ་ཞིག་གསན་རྒྱུ། ཡང་ཨ་མི་རི་ཀའི་རང་དབང་ཁང་པས་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་འཛམ་གླིང་ནང་གི་རང་དབང་གི་གནས་བབ་དང་འབྲེལ་བའི་ལོ་འཁོར་སྙན་ཐོ་བཏོན་པའི་ནང་བོད་འདི་རང་དབང་མེད་པའི་ཡུལ་ལུང་སྡུག་ཤོས་ཨང་ཀི་དང་པོར་མིང་འདོན་བྱས་ཡོད་པའི་གནད་དོན་དང་འབྲེལ་བའི་སྐོར་ཕྱོགས་བསྒྲིགས་ཞུས་པ་ཞིག་གསན་རྒྱུ། དམིགས་བསལ་འཆད་ཁྲིད་ཀྱི་ལེ་ཚན་ནང་ཐའེ་ཝན་ནང་བོད་དོན་ལས་འགུལ་སྤེལ་རྒྱུར་ཐའེ་ཝན་ནང་ཡོད་པའི་རྒྱ་ནག་གཅིག་གྱུར་ལ་རྒྱབ་སྐྱོར་བྱེད་མཁན་ཟེར་བས་སླར་ཡང་རྙོག་དྲ་སློང་གི་ཡོད་པའི་སྐོར་ལ་ཐའེ་ཝན་བོད་རིགས་ཚོགས་པའི་ཚོགས་གཙོ་བཀྲ་ཤིས་ཚེ་རིང་ལགས་སུ་བཀའ་འདྲི་ཞུས་པ་ཞིག་དང། མཇུག་ཏུ་བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང་ཐེ་ཝན་ནང་བཀྲ་ཤིས་ཚེ་རིང་ལགས་དང་ཨོ་སི་ཏྲེ་ལི་ཡའི་བོད་མི་མང་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་གཉིས་དང་ལྷན་དུ་འདས་པའི་ལོ་ངོ་དྲུག་ཅུ་རེ་གསུམ་རིང་གསུམ་བཅུའི་དུས་དྲན་གྱི་ལས་འགུལ་གྱི་འཕེལ་རིམ་དང་མ་འོངས་གནས་སྟངས་སོགས་ཀྱི་སྐོར་གླེང་མོལ་ཞུས་པ་ཞིག་བཅས་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོས་ལས་རིམ་མུ་མཐུད་དེ་སྙན་སྒྲོན་ཞུ་གི་ཡིན། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སོག་རིགས་ཀྱི་དད་ལྡན་པ་གཙོས་པའི་ཕྱི་ནང་གི་མི་དམངས་ཁྲི་ཚོ་བརྒལ་བར་བདེ་མཆོག་ནག་པོ་བའི་ལུགས་ཀྱི་བཀའ་དབང་བསྩལ་བསྒྲུབས་གནང་ཡོད་པའི་སྐོར་བཞུགས་སྒར་རྡ་རམ་ས་ལ་ནས་བློ་བྷེ་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གཤམ་ལ་གསན་གནང་གི་རེད།
བོད་མིའི་དབུ་ཁྲིད་གོང་ས་མཆོག་གིས་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ། སྤྱི་ཟླ་གསུམ་པ་གི་ཚེས་པ་དགུའི་ཉིན་ཕྱི་སོག་རྒྱལ་ཁབ་ཀྱི་དགའ་ལྡན་ཐེག་ཆེན་གླིང་གི་གསོལ་འདེབས་ཀྱི་ཞུ་ངོར། ཁལ་ཁ་རྗེ་བཙུན་དམ་པ་རིན་པོ་ཆེ་གི་མཆོག་སྤྲུལ་རིན་པོ་ཆེ་གཙོ་བོར་བྱས་ཏེ། ཨུ་རུ་སུ་དང་སོག་ཡུལ་གྱི་སོག་རིགས་ཉིས་སྟོང་བརྒལ་བ་དང་བོད་མི་དང་ཕྱི་རྒྱལ་མི་རིགས་ཆིག་ཁྲི་ཉིས་སྟོང་བརྒལ་བར་དཔལ་འཁོར་ལོ་བདེ་མཆོག་ནག་པོ་བ་གི་ལུགས་ཀྱི་བཀའ་དབང་བསྩལ་གནང་མཛད་སོང་ལ། སྐབས་དེར་གོང་ས་མཆོག་གིས་ང་ཚོའི་རང་རྒྱུད་ལ་ཡོད་པ་གི་རང་གཅེས་འཛིན་དང། བདེན་གྲུབ་ཨ་འཐས་ཀྱི་འཛིན་པ་དེ། ག་ཚོད་ཐུབ་ཐུབ་ཀྱིས་ཉིན་རེ་བཞིན་དུ་བསམ་བློ་བཏང་ནས་ཕྱུགས་ཀྱི་དཔལ་གྱི་ཉམས་ལེན་བྱས་ན། ཁྱེད་རང་ཚོ་རྒྱལ་བ་རིན་པོ་ཆེ་གི་སློབ་མ་ཆགས་པ་རེད་ཅེས་བཀའ་སྩལ་གནང་གི་འདུག། ད་ག་ད་ང་རང་ཚོའི་ངོས་ནས་ཉིན་མཚན་དུས་དྲུག་ཏུ་རང་གཅེས་འཛིན་དང། བདེན་གྲུབ་ཀྱི་ཨ་འཐས་ཀྱི་འཛིན་པ་གཉིས་པོ་དེ། བསྟན་པའི་དགྲ་ཟེར་ན་དེ་རེད། རང་ལ་གནོད་པ་བྱེད་མཁན་གྱི། ཨེ་ནི་གདོན་བགེགས་ཟེར་ནི་དེ་རེད་ད་དེ་མ་གཏོགས་ཕྱི་ལོགས་འགྲོ་ས་འགྲོ་ས་ཁྱོན་ནས་མི་འདུག་ག་ཕྱི་ལོགས་མཛུབ་གུ་བཙུགས་ས་མི་འདུག་ག་ད་གང་ལྟར་ང་རང་ཚོ་རང་རྒྱུད་ལ་ཡོད་པའི་རང་གཅེས་འཛིན་ད་ཨ་འཐས་ཀྱི་འཛིན་པ་དེ་ག་ཚོད་ཐུབ་ཐུབ་ཀྱི་ཉིན་རེ་བཞིན་དུ་ད་བསམ་བློ་བཏང་ནས་ཕར་ཤུགས་བཅག་ཡག་བྱེད་ཀྱི་འོ་ད་དེ་འདྲ་ཅིག་གི་ཉམས་ལེན་བྱས་ན། རྒྱལ་བ་རིན་པོ་ཆེ་གིས་ང་རའི་ངོས་ནས་ཆ་བཞག་ན་འདི་ཉམས་ལེན་བྱེད་ཀྱི་ཡོད་རེད། ཉིན་རེ་བཞིན་དུ་བསམ་བློ་གཏོང་གི་ཡོད་བྱས་ཙང། ཁྱེད་རང་ཚོས་འདི་འདྲའི་བསམ་བློ་བཏང་ན་ནི་རྒྱལ་བ་རིན་པོ་ཆེའི་སློབ་མ་ཆགས་པ་རེད། གཞན་ཡང་གོང་ས་མཆོག་ནས་བདེ་མཆོག་ནག་པོ་པ་གི་བཀའ་དབང་དངོས་གཞི་སྩལ་གནང་བ་གི་སྐབས་གསང་སྔགས་ཀྱི་ཆོས་ཟེར་བ་ནི་གསང་ཞིང་སྦས་པའི་སྒོ་ནས་མངོན་ཆུང་གིས་ཉམས་ལེན་བྱེད་དགོས་པ་དང། ཐ་མལ་གྱི་སྣང་ཞེན་ལས་ཡིད་སྐྱོབ་པ་གི་དོན་ཡིན་པ་སོགས་བཀའ་གནང་གི་འདུག། ཙམ་མ་སྨིན་གསང་སྒྲོགས་བྱས་ན་དེ་ནི་ཡག་པོ་ཡོག་མ་རེད། གསང་སྔགས་ཟེར་མིང་གོ་ར་གསང་ཟེར་ཡ་དེ་མངོན་ཆུང་བྱས་ནས་ཉམས་ལེན་བྱ་ཡ་ཅིག་ཡིན་པ་རེད། ཨ་ནི་སྔགས་ཟེར་ཡ་དེ Mantra ཟེར་ནི་ཡིད་སྐྱོབ་ཟེར་ཡ་ཅིག་དང་ཐ་མལ་པའི་སྣང་ཞེན་ལས་སྐྱོབ་ཡ། ཨ་ནི་སྔགས་བླ་མེད་ཀྱི་བཤད་པ་ཇི་བཞིན་པ་ཡིན་ན་ཨ་ནི་རགས་པ་གློ་བུར་བའི་ལུས་སེམས་དེ་ཕར་བཞག་ནས་ཕྲ་བ་གཉུག་མའི་ཨེ་ནི། རླུང་སེམས་ཙམ་ལས་གྲུབ་པའི་ད། སྒྱུ་ལུས་དང་འོད་གསལ་ཟུང་འཇུག་མངོན་དུ་བྱ་རྒྱུ་བཤད་ཀྱི་ཡོད་རེད། བདེ་མཆོག་ནག་པོ་པ་གི་བཀའ་དབང་ནི་བོད་བརྒྱུད་ནང་བའི་བསྟན་པ་ལས་གསང་སྔགས་ཀྱི་བཀའ་དབང་ཧ་ཅང་དཀོན་པོ་ཟིག་ཡིན་པར་བརྟེན། བཀའ་དབང་འདི་ཐོབ་པར་ཕྱི་ནང་གི་མི་རིགས་ཧ་ཅང་མང་པོས་སྐལ་བཟང་དུ་ཤུགས་ཆེར་ཚོར་གི་ཡོད་པ་ལས། ཨ་མི་རི་ཁ་གི་ཨ་ལ་སི་ཀ་མི་ལ་རས་པའི་དགོན་པ་ནས་ཡིན་པ། ཕྱི་རྒྱལ་མི་རིགས་ཆོས་ཞུ་བ་རྡོ་རྗེ་སེང་གེ་ལགས་ནས། གོང་ས་མཆོག་གི་དགུང་ལོ་མཐོན་པོ་ཡིན་དུས་འདིར་བཀའ་དབང་འདི་འདྲ་ཐོབ་པ་ནི་ཧ་ཅང་སྐལ་བཟང་རེད་ཅེས་འགྲེལ་བརྗོད་གནང་གི་འདུག་སངས་རྒྱས་འཇིག་རྟེན་དུ་བྱོན་པ་གི་རྗེས་བོད་མི་ཚོས་ལེགས་སྦྱར་གྱི་ཆོས་བརྒྱུད་དེ་རྒྱུན་འཛིན་གཙང་མ་གནང་ནས་ད་ཆ་རྒྱ་གར་ལ་ཕྱིར་རྩིས་འབུལ་གནང་བཞིན་པར་དྲན་པ་མང་པོ་ཟིག་ཡོད་པ་ལས་དམིགས་བསལ་བདེ་མཆོག་གི་ཆོས་རྒྱུན་གཙང་མ་འདི་འདྲ་ཧ་ཅང་ངོ་མཚར་ཆེན་པོ་དང་ཧ་ལས་པ་རེད། གོང་ས་མཆོག་དགུང་ལོ་མཐོན་པོ་ཡིན་པས་བཀའ་དབང་འདི་འདྲ་ཐོབ་པར་ང་ཚོ་ཧ་ཅང་བསོད་ནམས་ཆེན་པོ་རེད། ནུབ་ཕྱོགས་སུ་བཀའ་ཆོས་སྤུས་དག་འདི་འདྲ་ཐོབ་རྒྱུར་དཀའ་ལས་ཁག་པོ་རེད་ཅེས་འགྲེལ་བརྗོད་གནང་གི་འདུག་བོད་མི་གཞོན་སྐྱེས་བསྟན་འཛིན་མཆོག་དབྱངས་ལགས་ནས་དབང་འདི་ཐོབ་པར་ཧ་ཅང་དགའ་སྤྲོ་དང། དབང་གི་དུས་ཚོད་ཤིན་ཏུ་རིང་པོ་འདུག་པས་འབྱུང་འགྱུར་གོང་ས་མཆོག་གི་སྐུ་ངལ་མང་ཙམ་གསོ་བ་གི་རེ་བ་ཡོད་པ་འགྲེལ་བརྗོད་གནང་གི་འདུག། དེ་རིང་བདེ་མཆོག་གི་དབང་ཐོབ་དབང་འདི་ཐོབ་པ་ལ་ཧ་ཅང་གི་དགའ་བོ་བྱུང་སོང། དབང་འདི་མི་ཚེའི་ནང་ལ་ཅིག་ཐོབ་པ་ལ་ད་དཀོན་པོ་ཡིན་གྱི་རེད་བསམ་གྱི་ཡོད་བསམ་མ་དེ་རིང་ཡང་རྒྱལ་བ་རིན་པོ་ཆེ་གི་དུས་ཚོད་རིང་པོ་བྱུང་བ་སོང་ཙང་སྐུ་ངལ་ཡང་ཧ་ཅང་ད་ཆེན་པོ་ཁག་ཡོད་ཀྱི་རེད་བསམ་གྱི་འདུག་བསམ་མ་རྗེས་ཕྱོགས་ནས་དུས་ཚོད

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་རིག་འཛིན་ཆོས་སྒྲོན་གྱིས་སྙན་སྒྲོན་ཞུ་གི་ཡིན། ཨོ་སི་ཀྲི་ལི་ཡའི་གྲོས་ཚོགས་འཐུས་མི་ཇཱེ་ནེ་རེས་མཆོག་གིས་བོད་མིའི་སྒེར་ལངས་གསུམ་བཅུའི་དུས་དྲན་ཉིན་མོར་བོད་མི་ཚོར་གདུང་སེམས་མཉམ་སྐྱེད་ཡོད་ཅེས་གསུངས་འདུག

ཚད་མཐོན་པོའི་ཐོག་ནས་རྒྱབ་སྐྱོར་དང་ཞུ་སྐུལ་གནང་དགོས་པའི་འབོད་སྐུལ་ཞུ་གི་ཡོད་ཅེས་གསུངས་འདུག་དེ་དང་ཕྱོགས་མཚུངས་ཁོང་གིས་པཎ་ཆེན་རིན་པོ་ཆེ་གར་ཡོད་ཙམ་ཡང་ཤེས་རྟོགས་མེད་པའི་གནས་སྟངས་སོགས་ལུང་འདྲེན་གནང་སྟེ་ཁོང་གི་ངོས་ནས་གསུམ་བཅུའི་དུས་དྲན་གྱི་ཉིན་མོར་བོད་མི་ཚོར་གདུང་སེམས་མཉམ་སྐྱེད་ཡོད་པ་བསྐྱར་ནན་འགྲེལ་བརྗོད་གནང་ཡོད་པ་རེད། ཡང་གསར་འགྱུར་གཞན་ཞིག་ལ་ཨ་མི་རི་ཀའི་ཀལ་ལི་ཕོར་ནི་ཡ་མངའ་སྡེའི་སཱན་ཏཱ་སྦར་སྦར་རྫོང་གིས་བོད་མིའི་གསུམ་བཅུའི་སྒེར་ལངས་ཉིན་མོ་སྲུང་བརྩི་ཞུ་རྒྱུའི་བསྒྲགས་གཏམ་སྤེལ་འདུག་དེ་ཡང་ཨ་རི་ནུབ་རྒྱུད་ཀལ་ཧྥོ་ནི་ཡ་མངའ་སྡེའི Santa Barbara། གྲོང་སྡེ་ལས་ཁུངས་ནས་ཕྱི་ཟླ་གསུམ་པའི་ཚེས་བཅུ་སྟེ་བོད་མིའི་གྱེན་ལངས་དུས་དྲན་དེ་བཞིན་བོད་ཀྱི་ཉིན་མོ་ཞེས་སྲུང་བརྩི་ཞུ་རྒྱུ་ཐག་གཅོད་གནང་བའི་བསྒྲགས་གཏམ་སྤེལ་ཡོད་པ། ས་གནས་ནས་ཐེ་བོ་སྤྲུལ་སྐུ་གྱིས་གནས་ཚུལ་མཁོ་སྤྲོད་གནང་བྱུང་ལ། ཕྱི་ཟླ་གསུམ་པའི་ཚེས་བརྒྱད་ཉིན་རྫོང་ས་གནས་ཀྱི་ལས་ཁུངས་མདུན་འབྲེལ་ཡོད་ས་གནས་གཞུང་གི་མི་སྣ་ཕེབས་གནང་སྟེ་བོད་ཀྱི་རྒྱལ་དར་སྒྲེང་འཛུགས་གནང་བ་དང་བོད་དོན་རྒྱབ་སྐྱོར་གྱི་གཏམ་བཤད་གནང་བ་བཅས་འདི་ག་རླུང་འཕྲིན་ཁང་ལ་བརྙན་པར་ཡང་འབྱོར་ནས་གསལ་བྱུང་འདུག་ཡང་གོང་ཞུས་བསྒྲགས་གཏམ་དེའི་ནང་དེ་སྔ་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ཕྱི་ཟླ་གསུམ་པའི་ཚེས་བཅུ་སྟེ་ལོ་ངོ་དྲུག་ཅུ་རེ་གསུམ་གོང་བོད་ཀྱི་རྒྱལ་ས་ལྷ་སའི་ནང་བོད་མི་ཚོས ྋགོང་ས་ཏཱ་ལའི་བླ་མའི་སྐུའི་བསྲུང་བྱའི་ཆེད་བོད་མི་འདུ་འཛོམས་ཀྱིས་རྒྱ་མིའི་དམག་དཔུང་བོད་ནས་ཕྱིར་འགྲོ་དགོས་ཞེས་རང་དབང་འཐབ་རྩོད་ཀྱི་རྔམ་སྟོན་ལས་འགུལ་སྤེལ་ཡོད་པ་དང་དུས་ཡུན་དེའི་རིང་རྒྱ་ནག་གཞུང་གིས་དྲག་གནོན་བྱས་ཏེ་བོད་མི་བརྒྱད་ཁྲི་བདུན་སྟོང་ཙམ་དམར་བསད་བཏང་བ་དང་བཙོན་འཇུག་སྡུག་སྦྱོང་བཏང་བ་སོགས་ཀྱི་གནས་ཚུལ་བྱུང་བས། ཚོད་དཔག་བྱེད་ཀྱི་ཡོད་པ་རེད་ལ་ད་ལྟ་ལོ་ངོ་དྲུག་ཅུ་རེ་བཞི་ཙམ་འགྲོ་གི་ཡོད་ཀྱང་རྒྱ་ནག་གཞུང་ནས་བོད་ནང་གི་བོད་མི་ཚོའི་ཆོས་དང་རིག་གཞུང་རང་དབང་སོགས་རྩ་མེད་བཟོ་ཐབས་ཀྱི་དམ་བསྒྲགས་མུ་མཐུད་ནས་ཡོད་མུས་རེད། ཡིན་ནའང་བོད་མི་ཚོས་སོ་སོའི་ངོ་བོ་མ་བརླག་པ་དང་རང་དབང་འཐབ་རྩོད་མུ་མཐུད་བྱེད་རྒྱུའི་ཆོད་སེམས་བརྟན་པོ་བཟུང་ནས་ལས་འགུལ་སྤེལ་བཞིན་ཡོད་ལ། རྒྱལ་སྤྱིའི་ཁྱོན་ཡོངས་ནས་བོད་མིའི་རང་དབང་འཐབ་རྩོད་ལ་རྒྱབ་སྐྱོར་དང་ལས་འགུལ་སྤེལ་གྱི་ཡོད་པ་ལྟར་གོང་དུ་ཞུས་པའི་མངའ་ཁུལ་དེའི་ནང། བོད་དོན་རྒྱབ་སྐྱོར་བ Santa Barbara། Friends of Tibet། དང Santa Barbara Summit for Tibet། ཞེས་པའི་ཚོགས་པ་གཉིས་ཀྱིས་རྒྱལ་སྤྱིའི་ཁྱོན་ཡོངས་ནས་བོད་མིའི་རང་དབང་འཐབ་རྩོད་ལ་རྒྱབ་སྐྱོར་དང་ལས་འགུལ་སྤེལ་གྱི་ཡོད་པ་ལྟར་གོང་ཞུས་ཚོགས་པ་གཉིས་ནས་ཀྱང་དེ་ལྟར་བོད་ཀྱི་འཐབ་རྩོད་ལ་ལས་འགུལ་སྤེལ་གྱི་ཡོད་རེད་ཅེས་བོད་མིའི་གྱེན་ལངས་ཀྱི་དུས་དྲན་རྒྱབ་ལྗོངས་ལོ་རྒྱུས་སྙིང་བསྡུས་ཤིག་ངོ་སྤྲོད་གནང་བ་དང་ཆབས་ཅིག Santa Barbara County། སྤྱི་ཁྱབ་ལས་ཁུངས་ནས་གསུམ་བཅུའི་དུས་དྲན་དེ་བཞིན་བོད་ཀྱི་ཉིན་མོ་ཞེས་སྲུང་བརྩི་ཞུ་རྒྱུ་དང་གསུམ་པའི་ཚེས་བརྒྱད་ཉིན་ལས་ཁུངས་སྟེང་བོད་ཀྱི་རྒྱལ་དར་སྒྲེང་འཛུགས་བྱས་ཡོད་པ་གྲོས་ཆོད་དེའི་ནང་བཀོད་འདུག་གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ཚོགས་ཆུང་གི་སྤྱི་ཁྱབ་ཀྱིས་རྒྱ་ནག་གཞུང་ལ་བོད་དང་ཤིན་ཅང་མངའ་ཁུལ་གྱི་བློ་འཚབ་ཡོད་པའི་གནད་དོན་རྣམས་སེལ་དགོས་ལུགས་ནན་བརྗོད་གནང་འདུག་དེ་ཡང South China Morning Post ཞེས་པའི་གསར་འགྱུར་བརྒྱུད་ལམ་ནང་ཁ་སང་ཚེས་བརྒྱད་ཉིན་གནས་ཚུལ་སྤེལ་བ་ལྟར་ན། མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ཚོགས་ཆུང་གི་སྤྱི་ཁྱབ་གསར་པ་སྐུ་ཞབས Volker Turk མཆོག་ནས་རྒྱལ་ཚོགས་ཀྱི་འབྲེལ་ཡོད་ཚན་པས་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ཐད་སྙན་ཐོ་བཏོན་པའི་ཉིན་གཅིག་རྗེས་ཏེ་གཟའ་མིག་དམར་ཉིན་འབྲེལ་ཡོད་ཚོགས་འདུའི་ཐོག་གཏམ་བཤད་གནང་བའི་སྐབས་བོད་དང་ཤིན་ཅང་གིས་གཙོས་པའི་གྲངས་ཉུང་མི་རིགས་ཚོའི་ཐོག་རྒྱ་ནག་གཞུང་ནས་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ཐོག་རྩིས་མེད་རྡོག་རོལ་བཏང་སྟེ་དྲག་གནོན་བྱེད་བཞིན་པ་དེ་ནི་ཧ་ཅང་བློ་འཚབ་སྐྱེ་གཞི་ཞིག་རེད་ལ་ང་ཚོའི་ངོས་ནས་རྒྱ་ནག་གཞུང་དང་མཉམ་གནད་དོན་དེ་དག་གི་ཐོག་གུ་ཡངས་ཀྱི་གྲོས་བསྡུར་གྱི་ལམ་ནས་བོད་དང་ཤིན་ཅང་གཉིས་ཀྱི་གྲངས་ཉུང་མི་རིགས་ཚོའི་དཀའ་ངལ་སེལ་ཐབས་བྱེད་རྒྱུའི་སྒོ་མོ་ཕྱེ་ཡོད་ལ་རྒྱ་ནག་གི་ངོས་ནས་ཀྱང་དེར་གཞིགས་པའི་ལག་ལེན་བསྟར་དགོས་པའི་འབོད་སྐུལ་ཞུ་རྒྱུ་ཡིན་ཞེས་ནན་བརྗོད་གནང་འདུག། ཡང་གོང་ཞུས་གནས་ཚུལ་རྣམས་མུ་མཐུད་བཀོད་པ་ལྟར་ན། མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ཚོགས་ཆུང་གི་སྙན་ཐོ་དེའི་ནང་རྒྱ་ནག་གཞུང་ནས་བོད་དང་ཤིན་ཅང་བཅས་པའི་ནང་དྲག་གནོན་བྱས་པའི་གནས་ཚུལ་ཐེར་འདོན་བྱས་པའི་ཁོངས་སུ་དཔེར་ན་བོད་ནང་ཆ་བཞག་པ་ཡིན་ན། བོད་མིའི་ཆོས་དང་རིག་གཞུང་སྐད་ཡིག་ཚུན་ཆད་རྩ་མེད་བཟོ་ཐབས་ཀྱི་ཤིན་ཏུ་ངན་གཡོ་ཅན་གྱི་ཐབས་ཇུས་འཛིན་ཏེ་བོད་མིའི་ངོ་བོ་རྩ་མེད་བཟོ་བཞིན་པའི་གནས་སྟངས་སྐོར་ལུང་འདྲེན་གནང་ཡོད་པ་རེད། འོན་ཀྱང་རྒྱ་ནག་ཕྱི་སྲིད་བློན་ཆེན་ཆིན་ཀང་གིས་ཚོགས་འདུའི་ཐོག་བྷི་ཀྲོ་བརྙན་པར་བརྒྱུད་གཏམ་བཤད་སྤེལ་བའི་སྐབས། རྒྱལ་ཁབ་སོ་སོས་གཞན་ལ་འགྲིག་གི་མེད་པའི་སྐྱོན་བརྗོད་བྱེད་རྒྱུའི་ཚབ་ཏུ་རང་རང་སོ་སོའི་རྒྱལ་ཁབ་ནང་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ཐད་རྙོག་དྲ་ཡོད་པ་དེ་དག་སེལ་དགོས་རྒྱུ་གལ་ཆེན་པོ་རེད། གཞི་ནས་ཐོབ་ཐང་གི་ཚད་གཞི་དང་ཁྱབ་ཚད་ངོས་ལེན་བཅས་དག་རྒྱལ་ཁབ་སོ་སོས་ཐག་གཅོད་དང་ངོས་ལེན་ལ་རག་ལུས་ཀྱི་རེད་ཅེས་སྙན་ཐོའི་ནང་བཀོད་པ་དེ་དག་ལ་ངོས་ལེན་མེད་པའི་རྣམ་པ་བསྟན་ཡོད་པ་རེད། གང་ལྟར་གྲོས་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ཚོགས་ཆུང་གི་སྤྱི་ཁྱབ་འགན་འཛིན་གསར་པས་བོད་དང་ཤིན་ཅང་གི་གནས་སྟངས་ལ་ཐུགས་འཚབ་ཆེན་པོ་ཡོད་ལུགས་གསུངས་འདུག། འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། ང་ཚོའི་ལས་རིམ་མུ་མཐུད་དེ་གསན་བཞུགས་རོགས་གནང་ཨ་མི་རི་ཀའི་རང་དབང་ཁང་པས། ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་འཛམ་གླིང་ནང་གི་རང་དབང་གི་གནས་བབ་དང་འབྲེལ་བའི་ལོ་འཁོར་གྱི་སྙན་ཐོ་བཏོན་པའི་ནང། བོད་འདི་རང་དབང་མེད་པའི་ཡུལ་ལུང་སྡུག་ཤོས་ཨང་ཀི་དང་པོར་མིང་འདོན་བྱས་ཡོད་པའི་གནད་དོན་དང་འབྲེལ་བའི་སྐོར་བཀྲ་ཤིས་དབང་ཕྱུག་ལགས་ཀྱིས་འབྲེལ་ཡོད་ལ་བཀའ་འདྲི་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད། ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཏོན་དུ་རྟེན་གཞི་བྱས་པའི་རང་དབང་ཁང་པས་ཕྱི་ཟླ་གསུམ་པའི་ཚེས་དགུ་ཉིན་འཛམ་གླིང་ནང་གི་རྒྱལ་ཁབ་དང་ཡུལ་ལུང་ཁག་གི་རང་དབང་དང་མང་གཙོའི་གནས་བབ་མཚུངས་བསྡུར་བྱས་ཏེ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ལོ་འཁོར་སྙན་ཐོ་ཤོག་གྲངས་སུམ་ཅུ་སོ་བརྒྱད་ཅན་ཞིག་འདོན་སྤེལ་གནང་ཡོད་ཅིང། འདས་པའི་ལོ་ཤས་ཀྱི་གནས་བབ་དང་གཅིག་མཚུངས་ཀྱིས་བོད་འདི་འཛམ་གླིང་ནང་རྒྱལ་ཁབ་དང་ས་ཁུལ་ཁོངས་སུ་རང་དབང་མེད་པར་ཆེས་སྡུག་ཤོས་ཨང་ཀི་དང་པོར་མུ་མཐུད་མིང་འདོན་བྱས་ཡོད་ཅིང་རྒྱ་ནག་ནི་འཛམ་གླིང་ནང་ཆབ་སྲིད་དང་སྤྱི་དམངས་ཀྱི་རང་དབང་བརྡལ་བཤིག་གཏོང་མཁན་སྡུག་ཤོས་ཀྱི་ནང་ནས་སྡུག་ཤོས་གྲས་སུ་མིང་འདོན་བྱས་ཡོད་པ་རེད། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཨ་རིའི་རང་དབང་ཁང་པའི་སྙན་ཐོའི་ནང་བོད་འདི་རྒྱལ་ཁབ་དང་ས་ཁུལ་བཅས་ཀྱི་ཐོག་ནས་རྒྱ་ནག་དང་ཐ་དད་དུ་དབྱེ་ཞིབ་བྱས་ཡོད་ཅིང་མི་རིགས་ཀྱི་ངོ་བོ་དང་རིག་གཞུང་གཏོར་བཤིག་བཏང་སྟེ་ཆབ་སྲིད་ཀྱི་དབང་ཆ་བདག་བཟུང་བྱེད་ཐབས་བྱེད་པའི་ཁོངས་སུ་འབུར་འདོན་བྱས་འདུག་ལ་དེ་ཡང་རིག་གཞུང་རྩ་མེད་དང་མི་རིགས་སྡེབ་གཅིག་ཏུ་དོ་དམ་བྱེད་པའམ་ཕྱིར་འབུད་བཏང་བ། ཡང་ན་མི་རིགས་གང་ཞིག་ཐད་ཀར་ས་ཁུལ་གཞན་དུ་གནས་སྤོས་བྱེད་པ་སོགས་ཀྱི་ཐབས་ལམ་འཛིན་སྟངས་གསུམ་དུ་དབྱེ་བའི་ནང་ནས། བོད་འདི་རྒྱ་ནག་དམར་ཤོག་དཔོན་རིགས་ཀྱིས་བཙན་ཤེད་སྒོ་ནས་གྲངས་ཉུང་མི་རིགས་གནས་སྤོ་བྱེད་བཅུག་སྟེ་མི་རིགས་རྩ་མེད་བཟོ་ཐབས་བྱེད་པའི་ཁོངས་སུ་དབྱེ་ཞིབ་གནང་འདུག།
of you know forced education of children in different languages resettlement of people རང་དབང་ཁང་པའི་སྙན་ཐོ་ཕྱོགས་བསྒྲིགས་གནང་སླད་ཉམས་ཞིབ་གནང་མཁན་ཟུང་འབྲེལ་རྩོམ་སྒྲིག་པ Yana Zarowskaya ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན། ཞིབ་འཇུག་གི་སྙན་ཐོ་འདིའི་ནང་བོད་དང་ཧོང་ཀོང་གཉིས་རྒྱ་ནག་ནས་ལོགས་སུ་དབྱེ་ཡོད་ཅིང། བོད་ནང་དུ་ཡང་གནས་སྟངས་སྡུག་ཏུ་སོང་བ་དང། རང་དབང་གི་གནས་བབ་འབྲེལ་བའི་ཨང་ཀི་ཐོབ་བྱར་འགྱུར་བ་གང་ཡང་མེད་པར། གྲངས་ཉུང་མི་རིགས་ཀྱི་གནས་བབ་ལ་དཔྱད་ཞིབ་བྱེད་པའི་སྐབས་རྒྱ་ནག་གཞུང་གིས་རང་དབང་བརྡལ་བཤིག་གཏོང་རྒྱུ་མུ་མཐུད་བྱུང་ཡོད་པ་དང། ཤེས་ཡོན་སློབ་གསོའི་གནས་ལ་ཕྲུ་གུ་ཚོར་བཙན་ཤེད་ཀྱི་ཐོག་ནས་སྐད་ཡིག་གཞན་གྱི་ནང་དུ་སློབ་ཁྲིད་བྱེད་པ་སོགས་བྱུང་ཡོད་པ་འགྲེལ་བརྗོད་གནང་བྱུང། སྙན་ཐོའི་ནང་བོད་ཀྱི་གནད་དོན་ཐོག་ནས་དབྱེ་ཞིབ་བྱས་པའི་གྲུབ་དོན་ལ། མི་རིགས་རྩ་མེད་བཟོ་བའི་སྲིད་ཇུས་ལག་བསྟར་བྱས་པ་འདི་ཐུགས་འཚབ་བྱེད་གཞིར་གསལ་སྟོན་བྱས་ཡོད་པ་རེད།

གསལ་བཤད་གནང་གི་འདུག་ཨ་མི་རི་ཀའི་རང་དབང་ཁང་པའི་སྙན་ཐོའི་ནང་ལ། འཛམ་གླིང་སྤྱི་ཡི་རང་དབང་དང་མང་གཙོའི་གནས་བབ་ནི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར། ལོ་བཅུ་བདུན་རིང་ཇེ་སྡུག་ཏུ་སོང་བ་དབྱེ་ཞིབ་གནང་ཡོད་ཅིང། འཛམ་གླིང་ནང་རང་དབང་མེད་པའི་རྒྱལ་ཁབ་ལྔ་བཅུ་ང་བདུན་མིང་འདོན་བྱས་ཡོད་པ་རེད། Well unfortunately China continues to be one of the poorest performing um countries in our index སྟབས་མི་ལེགས་པ་ཞིག་ལ་རྒྱ་ནག་ནི་རང་དབང་མེད་པའི་གནས་སྟངས་སྡུག་ཤོས་ཀྱི་གྲས་སུ་མིང་འདོན་བྱས་ཡོད་པ་གསུང་གི་འདུག་ལ། སྙན་ཐོའི་ནང། རྒྱ་ནག་ནི་སྤྱི་ཡོངས་ཀྱི་ཆ་ནས་ཆབ་སྲིད་དང་སྤྱི་དམངས་ཀྱི་རང་དབང་ཆེས་སྡུག་ཤོས་ཀྱི་གྲས་སུ་མིང་འདོན་བྱས་ཏེ་རོ་ཧིན་གྱ་མི་རིགས་ཐོག་འཚེ་བའི་འཐབ་རྒོལ་བྱས་པ་དང་མི་རིགས་ཕྱིར་འབུད་བཏང་བའི་བྱ་སྤྱོད་འཛིན་མཁན། Myanmar། རྒྱལ་ཁབ་བཅས་སོགས་དང་མཉམ་དུ་རྐུབ་གྲལ་དུ་བཞག་ཡོད་པ་རེད། དེ་བཞིན་ཀོ་བིད་ནད་ཡམས་ལ་གདོང་ལེན་བྱེད་ཕྱོགས་ཀྱི་ཐོག་ནས་རྒྱ་ནག་ནང་ངོ་རྒོལ་ཤུགས་ཆེ་བྱུང་པ་འདི་རྒྱ་ནག་གི་རང་དབང་གནས་བབ་སྡུག་པོར་སྟོན་པའི་རྒྱུ་རྐྱེན་ཞིག་ཏུ་གྱུར་ཡོད་པ་རེད། ཨ་མི་རི་ཀའི་རང་དབང་ཁང་པས་ཕྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་གསུམ་ལོར་གོ་ལའི་ཉམས་ཞིབ་ཀྱི་སྙན་ཐོ་འདོན་ཐེངས་དང་པོ་དེ་བཏོན་པའི་སྐབས། རྒྱལ་ཁབ་བརྒྱ་དང་བཞི་བཅུ་ཞེ་བརྒྱད་ནང་ནས། རྒྱལ་ཁབ་བཞི་བཅུ་ཞེ་བཞི་ལ་རང་དབང་ཡོད་པ་གསལ་སྟོན་བྱས་ཡོད་ཅིང། འདི་ལོ་ལོ་ངོ་ལྔ་བཅུ་འཁོར་བའི་རྗེས་སུ་གོ་ལའི་ནང་རྒྱལ་ཁབ་བརྒྱ་དང་དགུ་བཅུ་གོ་ལྔ་ནང་ནས་རྒྱལ་ཁབ་བརྒྱད་ཅུ་གྱ་བཞི་ལ་རང་དབང་ཡོད་པར་མིང་འདོན་བྱས་འདུག་པས། སྤྱི་ཡོངས་བརྒྱ་ཆའི་ཆ་ནས་ཡར་རྒྱས་སོང་ཡོད་ཀྱང། འདས་པའི་ལོ་ངོ་བཅུ་བདུན་རིང་རང་དབང་གི་གནས་བབ་ཇེ་སྡུག་ཏུ་སོང་ཡོད་པ་སྙན་ཐོའི་ནང་ལ་དབྱེ་ཞིབ་གནང་ཡོད་པ་རེད། རང་དབང་ཁང་པའི་སྙན་ཐོའི་ནང་ལོ་ལྟར་བཞིན་རང་དབང་ཆ་ཚང་ཡོད་པ་དང་ཆ་ཤས་ཙམ་གྱི་རང་དབང་ལྡན་པ་རང་དབང་རྩ་བ་ནས་མེད་པ་ཞེས་སྡེ་ཁག་གསུམ་དུ་དབྱེ་བའི་ནང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་རང་དབང་རྩ་བ་ནས་མེད་པ་རྒྱལ་ཁབ་ལྔ་བཅུ་ང་བདུན་དང་ས་ཁུལ་བཅུ། ཆ་ཤས་ཙམ་གྱི་རང་དབང་ལྡན་པ་རྒྱལ་ཁབ་ལྔ་བཅུ་ང་བཞི་དང་ས་ཁུལ་བཞི། རང་དབང་ཆ་ཚང་ལྡན་པ་རྒྱལ་ཁབ་བརྒྱད་ཅུ་གྱ་བཞི་དང་ས་ཁུལ་གཅིག་བཅས་མིང་འདོན་བྱས་ཡོད་པ་རེད། གནས་ཚུལ་འདི་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་མཁན་བཀྲ་ཤིས་དབང་ཕྱུག་ཡིན།
ཨི་ཏྲ་ལི་རྒྱལ་ས་རོམ་ནང་བོད་མི་གྱེན་ལངས་གསུམ་བཅུའི་དུས་དྲན་སྲུང་བརྩི་ཞུ་རྒྱུའི་ཆེད་ཡུ་རོབ་ཀྱི་ཡུལ་གྲུ་གང་ས་ནས་བོད་མི་འདུ་འཛོམས་བྱུང་ཡོད་པ་མ་ཟད། ལས་འགུལ་འདིའི་སྐབས་སུ་བོད་མི་མང་སྤྱི་འཐུས་ཚོགས་གཞོན་སྒྲོལ་མ་ཚེ་རིང་ལགས་ཀྱིས་གཙོས་པའི་འབྲེལ་ཡོད་སྤྱི་འཐུས་སོགས་ཕེབས་ཡོད་སྟབས་འདི་གའི་ཆེད་མངགས་གསར་འགོད་པ་རབ་སྒང་ཚེ་རིང་ཕུན་ཚོགས་ལགས་དང་བཀྲ་ཤིས་དབང་ཕྱུག་ལགས་དབར་ཐད་ཀར་གླེང་མོལ་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད། ད་ལྟ་ང་བསྡད་ཡོད་ཨེ་ཏྲ་ལིའི་རྒྱལ་ས་རོམ་གི་གྲོས་ཚོགས་ཁང་གི་མདུན་བསྡད་ཡོད་པ། ཨན་ད་ལྟ་དེའི་གྲོས་ཚོགས་ཁང་གི་ནང་དེ། སང་ཉིན་གསུམ་བཅུའི་དུས་དྲན་གྱི་ཆེད་དུ་དེ་རིང་ཨན་གྲོས་ཚོགས་ཁང་གི་ནང་དེ། གསུམ་བཅུའི་དུས་དྲན་ལོ་དེའི་ནང་གསུམ་བཅུའི་དུས་དྲན་དེ་ཡོ་རོབ་མཉམ་དུ་དེ་ཡོ་རོབ་མཉམ་དུ་ཡོད་ཟེར་ལས་འགུལ་དེ་གནང་གི་ཡོད་ཙང་ཨན་ད་ལྟ་ཨེ་ཏྲ་ལིའི་གྲོས་ཚོགས་ཀྱི་ནང་དེ། ཞུ་གཏུགས་གནང་གི་ཞུ་གཏུགས་བྱས་མཁན་ལ། བོད་ནང་གི་གནས་སྟངས་དང་འབྲེལ་བའི་ཨན་གསུམ་བཅུའི་དུས་དྲན་ངོ། གཞན་གྲོས་ཚོགས་ཁང་གི་དེ། ཨེ་ཏྲ་ལིའི་གྲོས་ཚོགས་ཀྱི་འཐུས་མི་ལས་གྲུབ་པའི་བོད་དོན་ཚོགས་ཆུང་གི་འཐུས་མི་ཚོ་དང་ཨན་ཡོ་རོབ་མངའ་ཁུལ་གྱི་བོད་རིགས་ཚོགས་པའི་ཚོགས་གཙོ་རྣམ་པ་བཅས་ཨེ་ཏེ་ལི་གྲོས་ཚོགས་ཀྱི་འཐུས་མི་མང་པོ་འདུག་ཁྱེད་ཀྱིས་ཁོང་ཚོ་དེ་གྲོས་ཚོགས་ཁང་གི་ནང་གནང་གི་འདུག་ཨང་ཡིན་ནའི་ང་ཚོ་གཏང་གི་མི་འདུག་དེ་རིང་ག་རེད་ཟེར་ན། གྲོས་ཚོགས་ཁང་གི་ནང་དེ་ཨེ་ཏེ་ལི་ཁོ་རང་གྲོས་ཚོགས་ཚོགས་པའི་སྒང་ཡིན་ད་དེ་ནང་ལོགས་ལ་ཙང་གཏང་གི་མི་འདུག་པོ་ལི་སི་ཁེངས་བསྡད་ཤག་ཁང་ཨན་ཕྱི་ལོགས་ལས་ཨེ་ཏེ་ལི་གི་གསར་འགྱུར་ལས་ཁང་དེ་གའི་གང་ག་ཕྱི་ལོགས་པར་ཆས་བཙུགས་འདུག་ཟེར་ཡས་འདུག་གནས་སྟངས་དེ་འདྲ་ཞིག་འདུག་ཨ་འདིའི་ནང་དེ་ཨན་ད་ལྟ་གཙོ་བོ་སྤྱི་འཐུས་ཀྱི་ཚོགས་གཞོན་སྒྲོལ་མ་ལགས་བཅས་ཨན་སུད་སི་སྐུ་ཚབ་དོན་གཅོད་ཨ་ནེ་ཡོ་རོབ་སྤྱི་འཐུས་ཐུབ་བསྟན་རྒྱ་མཚོ་ལགས་ཁོང་བཅས་ཨན་ཨེ་ཏྲ་ལི་གྲོས་ཚོགས་འཐུས་མི་ལས་གྲུབ་པའི་བོད་དོན་ཚོགས་ཆུང་གི་འཐུས་མི་ཚོ་བཅས་ཨན་དེ་ནས་ཨེ་ཏྲ་ལི་ཨེ་བོད

དེའི་སྒང་ལ་ཨན་ཡང་དེའི་སྒང་ལ་གྲོས་ཚོགས་ཀྱི་འཐུས་མི་ཁག་ཅིག་ཆིབས་སྒྱུར་གནང་ཨན་གྲོས་ཚོགས་གོང་མའི་འཐུས་མི་ཁག་ཅིག་དེ་ཆིབས་སྒྱུར་གནང་ནས་ཨན་དེའི་ནང་ལས་ཨན་ཡང་བོད་རིགས་ཚོགས་པ་སོགས་སུ་ཚོ་ཕེབས་ནས་ཨན་ཡང་ཞུ་གཏུགས་སུ་གནང་གི་ཞུ་གཏུགས་སུ་བོད་ནང་གནས་སྟངས་ངོ་སྤྲོད་བྱས་ཨན་ཁྱབ་བསྒྲགས་གནང་ཡོད་ད་དེ་ཚོའི་ནང་ལ་དམ་པོ་ཞེ་པོ་ཆེ་ཨན་ཕྱི་ལོགས་ནས་མི་གང་བྱུང་མང་བྱུང་བཏང་གི་མི་འདུག་མ་བཏང་བྱས་ཨན་ཁོ་ཚོའི་གནས་ཚུལ་དེ་ཚོ་ད་ལྟ་དེ་རེད་འདུག་ཨང་གྲོས་ཚོགས་གོང་མའི་དྲ་རྒྱའི་ནང་ལ་གཅིག་བྱས་ན་བསྟན་གྱི་རེད་གསུངས་གི་དེ་མ་གཏོགས་ཕྱི་དྲ་རེ་ན་མིང་རྒྱ་ཆེན་པོ་མི་འདུག་ད་གྲོས་ཚོགས་ནང་ལ་བྱས་ཨ་གྲོས་ཚོགས་ཨེ་ཀྲི་ཡའི་གྲོས་ཚོགས་འཚོགས་བཞིན་པའི་སྐབས་རེད་དོ་དེ་ཡིན་ཙང་ཕྱི་ལོགས་དེར་དམ་པོ་ཞེ་པོ་ཞིག་འདུག་ཨ་ད་ནང་བཞིན་ད་སང་ཉིན་གསུམ་བཅུའི་དུས་དྲན་ངོ་མ་ན་ཡ་ཡིན་ཙང་སང་ཉིན་གྱི་ཆེད་དུ་ཨ་དེ་རིང་ཨ་ཡོ་རོབ་ཀྱི་གཡས་གཡོན་ནས་ཨ་བོད་རིགས་མང་པོ་ཞེ་པོ་གཅིག་ཞོགས་ཀའི་གནམ་གྲུ་ལས་ཕེབས་ཀྱི་ལ་རི་ལི་ལས་ཕེབས་མཁན་འདུག་ཨ་ནི་དེ་རིང་དགོང་དག་ཡང་སུད་སི་ནས་སྤྱི་སྤྱོད་རླངས་འཁོར

རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོས་ལས་རིམ་མུ་མཐུད་དེ་སྙན་སྒྲོན་ཞུ་གི་ཡིན། དམིགས་བསལ་བཅར་འདྲིའི་ལེ་ཚན་ནང་ཐའེ་ཝན་ནང་བོད་དོན་ལས་འགུལ་སྤེལ་རྒྱུར་ཐའེ་ཝན་ནང་ཡོད་པའི་རྒྱ་ནག་གཅིག་གྱུར་ལ་རྒྱབ་སྐྱོར་བྱེད་མཁན་ཟེར་བས་སླར་ཡང་རྙོག་གྲ་སློང་གི་ཡོད་པའི་སྐོར་ཐའེ་ཝན་བོད་རིགས་ཚོགས་པའི་ཚོགས་གཙོ་བཀྲ་ཤིས་ཚེ་རིང་ལགས་སུ་འཆི་མེད་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད།
གསན་མཁན་རྣམ་པ་ལྷན་རྒྱས་སྐུ་ཁམས་བཟང།

དེའི་སྐབས་ཐའེ་ཝན་གྱི་བུད་མེད་ཞིག་གིས་བོད་དེ་རྒྱ་ནག་གི་མངའ་ཁོངས་ཡིན་ལུགས་བཤད་ནས་རྒྱ་ནག་ལ་ངོ་རྒོལ་བྱེད་ཡས་དེ་མི་འགྲིག་པ་ཞིག་ཡིན་ལུགས་ངོ་རྒོལ་སྐད་འབོད་ཀྱི་རུ་སྒྲིག་མདུན་སྐད་འབོད་བྱས་ཡོད་པ་དང། དེ་བཞིན་ཉིན་ཤས་སྔོན་ཐའེ་ཝན་ནང་ལ་བོད་རང་དབང་ཆེད་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་སྤེལ་བའི་སྐབས་ལ་ཡང་མི་ཞིག་གིས་རྐང་འཁོར་བཞོན་ནས་བོད་དོན་ཆེད་ཀྱི་རྐང་འཁོར་སྐོར་སྐྱོད་བྱེད་མཁན་ཚོར་རྡུང་ཁ་བརྒྱབ་ནས་རྙོག་དྲ་བཤད་པའི་གནས་ཚུལ་བྱུང་ཡོད་པ་སོགས

ལས་འགུལ་སྤེལ་བའི་སྐབས་སུ་རྙོག་དྲ་བཤད་དེ་ངས་འདི་ལས་དེ་ངས་ད་ལོ་ཁ་ཤས་ཕྱིན་སོང་ཟེར་ཡིན་ནའི་ངེད་ཅག་དང་དོན་དག་དེ་ང་ཚོ་བོད་རང་དབང་རྐང་འཁོར་གྱི་མཐའ་མའི་ཉིན་མོ་དེ་ཨ་ནི་ཡང་དེ་འདྲ་ཞིག་རྙོག་དྲ་བཤད་མཁན་ལས་དེ་ག་ལ་ཁོང་ཚོའི་ངའི་སྒང་ལ་ཚུར་ཕྱར་རྒྱག་ཤར་རྒྱག་གང་ཟག་ཅིག་ཁོ་རང་རྐང་སྒ་རིལ་བཏང་ཞིག་ངའི་སྒང་ལ་མཆོང་ལས་སུ་ཁོ་རང་རང་ནོར་འཁྲུལ་རང་རེད་ད་ཆུང་ཆུང་ངུ་ཚུར་ཞུས་ཟེར་ཡིན་པ་ཡིན་ན་ད་ངས་ཡང་བསྐྱགས།

རྩ་ཁྲིམས་ཀྱི་ནང་ལ་ནི་བོད་ད་ལྟ་ཧན་མན་མོང་ཧུའེ་ཙང་ལ་ཐེ་ཝན་གྱི་ཀྲུང་ཧྭ་མིན་གོ་དེ་འདི་དེ་དབང་ཤུགས་འདི་དང་རྒྱ་ནག་གི་བར་ལ་འབྲེལ་བ་ཡག་པོ་ཡོད་པ་དེ་འདྲའི་གི་གཅིག་ཞིག་དེ་ཡིན་ནས་ཁོ་རང་གཅིག་དང་ཡིན་ཨེ་ཅིག་ག་འདྲ་ཅིག་ཐེ་ཝན་རང་གི་མི་ཡིན་པ་ཅིག་དང་གཉིས་ནས་ཡང་རྒྱ་ནག་གི་དེ་འདྲའི་དམིགས་བསལ་འདྲ་ཁྱད་མར་ཤར་དེ་ཡིན་ནས་ཁོ་རང་ད་ཐེ་ཝན་གྱི་ཀྲུང་ཧྭ་མིན་གོ་དེའི་སྒང་ལ་སེམས་ཤུགས་ཤུགས་ཆེན་པོ་ཡོད་དེ་གི་གཅིག་ཆགས་ཀྱི་ཡོད་ཟེར།
ནོར། རྩ་བའི་བཀྲ་ཤིས་ལགས་ཐའེ་ཝན་ནང་ལོགས་ལ་ད་ཅིག་གིས་རྒྱ་ནག་སྐམ་སས་བཏང་བའི་སོ་པ་རེད་ད་ཐའེ་ཝན་ནང་ལོགས་ལ་ཡང་རྒྱ་ནག་སྐམ་ས་དང་གཅིག་གྱུར་བྱས་བྱས་རྒྱ་ནག་གཅིག་ཡིན་ཟེར་ནས་གི་ཅིག་འདི་འདྲའི་འདུན་པ་འདི་འདྲས་གི་ཞུགས་ཀྱིན་ད་ད་ཁོང་ཚོས་ཡང་རྒྱ་རྒྱབ་ནས་འགུལ་སྐྱོད་བྱེད་ཀྱིན་ན་ཅིག་ཐའེ་ཝན་ནང་ལོགས་ལ་ཅིག་གིས་སྔ་མོ་ནས་ཅིག་ལས་འགུལ་སྤེལ་ཡ་རེད་འདི་འདྲའི་སྐབས་ལ་ཅིག་སྙད་བཀོ་སྙད་ད་འདི་འདྲས་ཡོད་རེད་ད་དེ་ཚོའི་ཐོག་ལ་ཅིག་གིས་ཉེ་བའི་ཆར་ལ་ཅིག་འདིའི་གནས་སྟངས་འདི་ཉུང་དུ་ཕྱིན་པའི་བཟོ་བྱུང་སོང་དེ་ལས་ཡང་ད་རེས་ཉེ་ཆར་ནས་འདིས་འདི་འདྲའི་གནས་ཚུལ་ཡོང་གི་འདུག་ཨང་འདི་བྱས་དུས་ཡང་ཐེ་ཝན་ནང་ལོགས་ལ་གཅིག་གིས་རྒྱ་ནག་གིས་བོད་པའི་ལས་འགུལ་སྤེལ་ས་རེད་ཡ། བོད་པའི་ཚོགས་འཛོམས་བྱེད་ས་རེད་འདི་འདྲས་ལ་གཅིག་གིས་འགོག་རྐྱེན་བཟོ་ཡ་དང། ད་གཅིག་གིས་སྙད་བཀོ་ཡ་དང་འདི་འདྲས་རྙོག་དྲ་བསླངས་ཡ་དང་འདི་འདྲས་འདི་གནས་སྟངས་འདི་འགོ་ཚུགས་ཀྱི་ཡོད་པའི་བཟོ་ཞིག་འདུག་འདི་འདྲས་རེད་ཟེར་གི་ན།

ང་ཚོ་སྣང་མེད་བྱས་ནས་བཞག་ཡོད་འདུག་མཐའ་མ་དེ་ཁོས་འུད་སྒྲོག་བཟོས་དེ་འདྲ་བྱས་ཡོད་འདུག་ཨ་ནི་འཇུག་གོ་ལགས་ད་ང་ཚོ་ཡག་མ་རྩད་གཅོད་བྱེད་རོགས་ང་ཚོའི་གིས་འདི་ལ་ལན་འདེབས་ཅིག་ག་འདྲ་དེ་བས་འདི་ག་འདྲ་ཉེན་རྟོག་པ་ལ་བྲིས་ཡོད་རེད་དེ་བཞིན་ཁོ་ཚོ་ཡག་རྩད་གཅོད་བྱས་ཡོད་འདུག་མི་འདི་ང་ཚོ་ལ་ཚར་མང་པོ་སླེབས་ཚར་འདུག་ང་རྒྱ་ནག་དངུལ་ཁང་རྩ་ལ་ང་ཚོ་ལས་འགུལ་སྤེལ་བའི་སྐབས་དུས་ཁོ་རྙོག་དྲ་བཟོ་ག་དང་དེ་འདྲ་བྱས་ནས་ཚར་མང་པོ་སླེབས་ཤག་སྐྱོར་བྱས་ག་འདྲ་ད་འདི་གིས་ག་རེ་ངོས་འཛིན་གི་ཞུ་ན་རྒྱ་ནག་སྐམ་ས་ཆེན་པོ་གིས་དངུལ་སྤྲད་བྱས་དེ་འདྲ་གི་རྙོག་དྲ་ཅིག་བསླངས་བསྡད་ཀྱི་ཡོད་རེད་གསལ་པོ་ཞེ་གཅིག

ཞིག་བཟོ་བའི་དཔེར་ན་མི་མང་གི་དོ་སྣང་ཆེད་དུ་ཀླད་ལ་སོགས་པ་དང་སྦྲགས་མི་ཆེད་ང་ཚོའི་གི་ལས་འགུལ་ལས་གཞི་དེ་དངོས་རང་གི་ད་ལྟ་བར་དུ་ལོ་བཅུ་ལྷག་འདི་སྤེལ་གི་ཡོད་རེད་ཐེ་ཝན་ཉེན་རྟོག་པ་ཁོ་རང་ཚོ་གི་ཤེས་གི་རེད་བོད་པའི་གི་ལས་འགུལ་སྤེལ་དེ་ཞི་བདེ་རང་གི་རེད་ཤག་ཐོག་མར་ཁོ་ཚོ་སེམས་པ་ནང་ལ་དེ་ཞིག་སེམས་འཚབ་སླེབས་དེ་ད་ལོ་མང་པོ་ཞིག་ལས་འགུལ་སྤེལ་བསྡད་རེད་དེ་མ་ཟད་ཁྲིམས་ཐོག་གི་ཐོག་ནས་གང་ལྟར་ཁྲིམས་ཁྲིམས་འགལ་རྩ་བ་རང་མེད་པའི་ཐོག་ནས་དེ་འདྲ་ཡིན་པ་དེ་ཁོ་ཚོ་གསལ་པོ་ཞེ་གཅིག་ཧ་གོ་གི་ཡོད། དེ་འདྲའི་ཞུ་དུས་ཨ་ནི་ད་ལྟ་ཉེ་ཆར་དེ་འདྲའི་སླེབས་པའི་སྐབས་ཆགས་ཤག་ཡིན་ན་ཉེན་རྟོག་པ་གཉིས་ཚེ་གཅིག་ངའི་ནང་བ་ལ་ང་ཁེར་རྐྱང་མ་རེད་དེ་ཡིན་ན་ངའི་ནང་བ་ལ་ཉེན་རྟོག་པ་གཉིས་ཞག་པོ་གཉིས་ཙམ་ཞིག་མཉམ་དུ་བསྡད་རེད་ཨ་ནི་ཁོ་ཚོ་གིས་ད་ག་རེ་ཡིན་ན་ཉེན་ཁ་ཡོང་སྲིད་གི་རེད་ཁོ་རང་ཚོ་ད་ག་ད་གོང་ནས་བཀའ་ཕེབས་རེད་འོ་དེ་འདྲས་ཡིན་ཞུ་དུས་ད་ལྟ་ལྟས་ངན་གྲོགས་ཅག་ནང་བཞིན་གིས་ད་ལྟ་འདི་ག་ལ་ཡག་ག་ཡོང་མཁན་མ་གཏོགས་སྡུག་ག་རྩ་བ་རང་ནས་མི་འདུག་ཡིན་ན་སྡུག་ག་ཡོང་མེད་པའི་རྒྱུ་མཚན་དེ་ག་རེ་ཞུ་ན་ང་ཚོས་ག་རེ་བྱེད་ཀྱི་ཡོད་བ་དེ་ཕྱི་གསལ་ནང་གསལ་རང་རེད་མ་གཏོགས་ཅི་ང་ཚོས་ཀྱིས་དེ་ག་ད་རྒྱ་ནག་བཤད་པ་ནང་བཞིན་གིས། བོད་པ་མི་དེ་པའོ་ཏོང་པའོ་ལི་གང་འདུག་དེ་ཅིག་རྙོག་དྲ་བཤད་དེ་ངས་ད་ཞེ་གཅིག་བྱེད་མཁན་ད་དེ་འདྲའི་རྩ་བ་རང་མིན་པ་ནི་དོན་དག་ཅིག་འཐབ་རྩོད་ཀྱི་གནས་བབ་དེ་འཐབ་རྩོད་བྱས་དེ་བོད་མི་ཚོ་གི་གང་ད་ལས་འགན་ཡིན་པ་དཔེར་ན་ང་ཚོ་བཙན་བྱོལ་སླེབས་ནས་ལོ་དྲུག་ཅུ་རེ་དྲུག་འགོར་དེ་ང་ཚོ་གི་གང་ད་བོད་པའི་བདེན་མཐའ་མ་གསལ་བར་དུ་བོད་བོད་པའི་གི་ནི་མི་གི་དེ་གང་ད་ཅིག་འཐབ་རྩོད་ཀྱི་མུ་མཐུད་ནས་གནས་དགོས་ཀྱི་ཡོད་བ་དེ་ཚོ་དེ་གང་ད་ཅིག་གང་ད།

ཨ་ནི་ཐེ་ཝན་གྱི་མི་དམངས་ལ་ཡང་ཨ་ནི་བོད་པ་མི་ད་གང་ད་བོད་རང་དབང་རྐང་འཁོར་ལ་དམིགས་བསལ་བྲིས་མི་འདུག་ད་ཡིན་ན་ད་རྐང་འཁོར་འགྲོ་དེ་ངས་ལྕགས་རྟ་བཞོན་དེ་ངས་བོད་རྒྱལ་དར་ཁྱེར་དེ་ངས་དེ་ཨ་ནི་ཐེ་ཝན་མི་ལ་ཡང་ཨ་ནི་ད་གང་ད་གང་ད་བོད་པའི་གི་གནས་ཚུལ་དང་དེ་འདྲས་ཚང་མ་རྫུན་མ་བཤད་བཤད་བློ་ལ་གང་ད་ཅིག་ཁོ་ལས་ཀ་མེད་ག་ད་ཐག་ཚིག་པ་གྲོ་གོག་རྒྱག་བྱེད་ཡས་མེད་བྱས་ཨ་ནི་ཐེ་ཝན་མི་ལ་ད་གང་ད་ཅིག་ཞི་གནང་བ་ལ་རོ། གོ་གོ་ད་འགོར་སོང།